གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་ཉི་ཤུ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་བཅུ་གསུམ་རེས་གཟའ་མིག་དམར་ཉིན་གྱི་དགོང་དྲོའི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་བཅས། ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་འབྲེལ། དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་འགོ་འཛུགས་མ་ཞུས་གོང་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཕྲུལ་ཆས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་མི་ཐུབ་ཅེས། རྒྱ་གར་གྱི་ནང་པ་རྣམས་ལ་མཇལ་ཁའི་སྐབས་བཀའ་སྩལ་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། རྒྱ་ནག་གཞུང་གིས་ལྷ་ས་གྲོང་ཁྱེར་དུ་བོད་མིའི་དུད་ཚང་རེ་རེ་བཞིན་མྱུལ་ཞིབ་ཀྱིས་བརྙན་འཕྲིན་འཁོར་སྐར་སྡེར་མའི་ཁ་བསྐོར་ཕྱོགས་དང་གནས་ཚུལ་ག་རེ་བལྟ་མིན་ལ་ཞིབ་བཤེར་བྱེད་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་ནག་གཞུང་གིས་རྒྱ་ནག་ཏུ་ཡོད་པའི་རྒྱ་གར་གྱི་གསར་འགོད་པ་ཚོ་ཕྱིར་འབུད་བྱེད་བཞིན་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང་རྒྱལ་སྤྱིའི་བོད་རིག་པའི་གཞོན་ནུའི་ཚོགས་འདུ་ཐེངས་བདུན་པ་ཨིན་ཡུལ་དུ་འཚོགས་གཏན་འཁེལ་བ་དང་སྟབས་བསྟུན་བོད་རིག་པའི་ཚོགས་འདུའི་བརྒྱུད་རིམ་དང་གྲ་སྒྲིག། རྒྱལ་སྤྱིའི་ཚོགས་འདུའི་གལ་གནད་དང་ཕན་ནུས་སྐོར་གོ་སྒྲིག་གནང་མཁན་གྲ་རིགས་ཐོགས་མེད་ལགས་དང་ལྷན། གླེང་མོལ་ཞུས་པ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་མ་ཞུས་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་འཕྲུལ་ཆས་ཀྱི་ཐོག་ནས་སྟོང་ཉིད་ཀྱི་ལྟ་བ་སྒོམ་མི་ཐུབ་ཅེས་སྐོར་རྒྱ་གར་གྱི་ནང་པ་རྣམས་ལ་བཀའ་སྩལ་གནང་པའི་སྐོར་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཏུ་ཤི་ཏ་ཆོས་ཚོགས་དང་སང་ཀི་ས་ནང་པའི་གཞོན་ནུ་ཚོགས་པ་ཐུན་མོང་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་འདི་ཚེས་བཅུ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཏུ་ཤི་ཏ་ཆོས་ཚོགས་དང་སང་ཀི་ས་ནང་པའི་གཞོན་ནུ་ཚོགས་པ་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པའི་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་ལ་ཞུགས་པའི་རྒྱ་གར་གྱི་ནང་པ་རྣམས་ལ་མཇལ་ཁ་བསྩལ་ཡོད་པ་དང། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ས་ཁུལ་མང་པོ་ཞིག་ནས་ཕེབས་པའི་ནང་ཆོས་ལ་དོ་སྣང་ཡོད་མཁན་ཚོ་དང་མཇལ་བར་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་སྐོར་དང་ད་ལྟའི་དུས་རབས་ཉི་ཤུ་རྩ་གཅིག་པའི་ནང་འཕྲུལ་ཆས་ཡར་རྒྱས་ཇི་ཙམ་ཕྱིན་ཡང་མིའི་སེམས་ཀྱི་ཞི་བདེ་དེ་འཕྲུལ་ཆས་ཀྱི་ཐོག་ནས་མེད་པ་བཟོ་ཐུབ་ཡག་ཁག་པོ་དང་འཕྲུལ་ཆས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་མི་ཐུབ་ཅེས་བཀའ་བསྩལ་དོན། འཕྲུལ་ཆས་ཞེ་པོ་ཞིག་ཡར་རྒྱས་ཕྱིན་པ་རེད་དེ། ཡིན་ནའི། མིའི་སེམས་ཀྱི་ཞི་བདེ་དེ། འཕྲུལ་ཆས་ཀྱི་ཐོག་ནས་མེད་པ་བཟོ་ཐུབ་ཡག་ཁག་པོ་ཞེ་དྲག་རེད་ཡང་ང་ཚོའི་མིའི་ཀླད་པ་དེ་ཡིན་ན་ཆ་ཚང་ལ་ཕར་བཀོག་བྱས་ཨེ་ནི machine རིགས་ག་རེ་ཡིན་ན་ཡང་བསམ་བློ་གཏོང་ཡག་གི་ནུས་པ་ཁོ་མེད་པ་ཆགས་འགྲོ་གི་ཡོག་རེད་ཅིག་འཕྲུལ་ཆས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་སྒོམ་ཟེར་ཡག་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཟེར་ཡག་ཡོང་ཡག་ཡོག་མ་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་འདྲ་གསུངས་འདུག་ག་མི་ལ་ཡ་བདག་ཉིད་བདག་གི་མགོན་རེད། དེར་སོ་སོ་བསམ་བློ་བཏང་ཡག་ཞིབ་པོ་ཅིག་ཡོད་རེད། ད་དེ་བསམ་བློ་བཏང་ནས། ཨེ་ནི་གང་ལྟར་མི་གཅིག་གི་ཀླད་པ། ཁོ་ཐུན་མོང་མ་ཡིན་པ་གཅིག་གི་བསམ་བློ་བཏང་ཡག་ཡོད་བསྡད་པ་ད་དེ་ཨེ་ནི་བེད་སྤྱོད་བྱེད་དགོས་རེད།
དེ་བཞིན་ཡང་མགོན་པོ་གང་ཉིད་མཆོག་གི་བསམ་བློའི་འགྲོ་སྟངས་སྐོར་ལ་དོ་སྣང་ཡོད་མཁན་ཚན་རིག་པ་ཚོས་ནང་པའི་སེམས་ཁམས་རིག་པའི་སྐོར་ལ་དམིགས་བསལ་གྱི་དོ་སྣང་བྱེད་ཀྱི་ཡོད་པ་དང་ད་ལྟའི་དུས་རབས་འདིར་མིའི་བསམ་བློའི་གཏོང་སྟངས་ལ་དོ་སྣང་བྱེད་མཁན་མང་པོ་ཞིག་ཡོང་བའི་གནས་སྐབས་སུ་ནང་པའི་གཞུང་ནས་སེམས་ཁམས་རིག་པའི་སྐོར་ལ་བཤད་པ་དེ་དམིགས་བསལ་གྱིས་ཕན་ཐོགས་ཆེན་པོ་ཡོད་པར་བཀའ་སྩལ་གནང་མཛད་ཡོད་པ་རེད། ཨེ་ནས་སེམས་ཁམས་རིག་པའི་སྐོར་ལ་ད་གིན་ཞུ་ཡག་དེ་རེད། ཚན་རིག་པའི་གཅིག་བསམ་བློའི་འགྲོ་སྟངས་སྐོར་ལ་ཡང་དོ་སྣང་ཡོད་མཁན་དེ་ཚོ་གྲས་ཀྱིས་ཨེ་ནས་ང་རང་ཚོའི་སངས་རྒྱས་པའི་སེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱིས་དོ་སྣང་བྱེད་ཀྱི་འདུག་ཟེར་ད་དེ་རིང་ཁ་སང་ཡང་དུས་རབས་དེ་འདྲ་གཅིག་ནང་ལོགས་ལ་མིའི་གཅིག་བསམ་བློའི་གཏོང་སྟངས་ལ་དོ་སྣང་བྱེད་མཁན་མང་པོ་ཅིག་ཡོང་པའི་ཁ་ཐུག་ལ་ཡ་ཨེ་ནས་ནང་པའི་གཞུང་ནས་སེམས་ཁམས་རིག་པའི་སྐོར་ལ་བཤད་པ་དེ་དམིགས་བསལ་གྱི་ཁོ་ཕ་གིའི་ཕན་ཐོགས་ཆེན་པོ་ཡོད་རེ་བཞིན་འདུག། སྐབས་དེར་རྒྱ་གར་བའི་ནང་པའི་བུད་མེད་ཞིག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ང་ཚོ་འཛམ་གླིང་འདིའི་སྟེང་གི་བུད་མེད་ཚོས་བུད་མེད་སྤྱི་ཡོངས་ཀྱི་ནུས་སྟོབས་གོང་འཕེལ་ཆེད་དུ་གང་གནང་དགོས་སྐོར་བཀའ་འདྲི་ཞུས་པར་དེར་མགོན་པོ་གང་ཉིད་མཆོག་གིས་ཨ་མ་ནི་བརྩེ་བའི་བདག་ཉིད་དང་ཕྲུ་གུ་ཚོའི་ངོས་ནས་ཨ་མའི་བྱམས་སྐྱོང་དང་བརྩེ་བ་དེ་གཞན་ལ་རྒྱ་སྐྱེད་གཏོང་ཐབས་སུ་བསམ་བློ་གཏོང་དགོས་པ་དང་ང་ཚོས་གང་ཐུབ་ཀྱིས་མི་ལ་བརྩེ་བ་དང་གནོད་པ་མ་བྱེད་ཡ་དེ་གལ་ཆེན་པོ་ཡིན་པ་བཀའ་སྩལ་དོན།

ང་ཚོའི་དཔེ་ཆའི་ནང་ལོགས་ལ་མར་ཤེས་དྲིན་དྲན་དྲིན་གཟོ་ཟེར་བ་མ་གཏོགས་ཕར་ཤེས་དྲིན་དྲན་དྲིན་གཟོ་ཟེར་མི་འདུག་བ། འདི་ལྟར་ཕལ་ཆེར་རེད་བཞག་ཅེས་ཀྱི་དུད་འགྲོ་ཚོ་ཡིན་ནའི་ཨ་མ་དེ་ལ་བརྩི་བཀུར་ཞེ་པོ་བྱེད་ཀྱི་འདུག་བ། བྱས་ཙང་ཀ་མར་ཤེས་ཟེར་དེ་དཔེ་གལ་ཆེན་པོ་རེད་བཞག་མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་བྱམས་པ་སྙིང་རྗེ་ལྷག་བསམ་སེམས་བསྐྱེད་དངོས་ཟེར་ནས་རྒྱུ་འབྲས་མན་ངག་བདུན་གང་ལྟར་ང་རང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་དཔེ་བཞག་ས་དེ་ཨ་མའི་བརྩེ་བ་དེ་ང་ཚོ་དཔེ་བཞག་ས་རེད་ཤག་བྱས་ཙང་ང་རང་ཚོས་ག་ཚོད་ཐུབ་ཐུབ་ཀྱིས་མི་ལ་ཡ་བརྩེ་བ་བྱེད་ཡ་མི་ལ་གནོད་པ་མ་བྱེད་ཡ་ད་དེ་ཞེ་དྲག་གལ་ཆེན་པོ་རེད། སྐབས་དེར་སང་ཀི་ས་ནང་པའི་གཞོན་ནུ་ཚོགས་པའི་རྒྱལ་སྤྱིའི་འབྲེལ་མཐུད་པ་དང་གོང་ས་མཆོག་གི་ཧིན་སྐད་གསུང་བསྒྱུར་བ་ཀེ་ལཱཤ་ལགས་སུ་ད་རེས་ཀྱི་ནང་ཆོས་ངོ་སྤྲོད་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སྐོར། བཅར་འདྲི་ཞུས་པར་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔལ་ནཱ་ལེནྡྲ་ནས་བྱུང་པའི་རྒྱ་གར་གྱི་གནའ་བོའི་རིག་གཞུང་སླར་གསོ་དང་དེའི་ཐོག་སློབ་སྦྱོང་བྱ་དགོས་པའི་བཀའ་སློབ་ཡང་ཡང་ཕེབས་དོན་བཞིན་ད་རེས་ཀྱི་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་དེ་གོ་སྒྲིག་ཞུས་པ་ཞིག་ཡིན་སྐོར་ཁོང་ནས་གསུངས་དོན། ད་འདི་ལ་ནང་ཆོས་ངོ་སྤྲོད་རེད་ནང་ཆོས་ངོ་སྤྲོད་ཟེར་ན་ག་རེ་ལབ་དགོས་རེད་ད་འདི་རྣམས་ལ background མི་འདྲ་བ་མི་འདྲ་བ་ཡོད་རེད་ཁ་ཤས Doctor ཡོད་རེད Engineer ཡོད་རེད་སློབ་ཕྲུག་ཡོད་རེད་དེ་ནང་བཞིན་གྱི་དགེ་རྒན་ཡོད་རེད་ཨ་ནི་གཞུང་གི་ལས་ཀ་བྱེད་མཁན Retire དང་ལས་ཀ་བྱེད་བཞིན་པ

ཏུ་ཤི་ཏ་ཆོས་ཚོགས་དང་སང་གྷི་ས་ནང་པའི་གཞོན་ནུ་ཚོགས་པ་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པའི་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་དེ་བཞིན་ཧིན་དིའི་སྐད་ཀྱི་ཐོག་གནང་པ་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་པ་དང་ད་རེས་ཀྱི་ཟབ་སྦྱོང་ཐོག་རྒྱ་གར་གྱི་མངའ་སྡེ་ཡུ་པི Rajasthan Maharashtra Haryana དང་རྒྱ་གར་གྱི་རྒྱལ་ས་ལྡི་ལི་བཅས་ནས་ཁྱོན་མི་གྲངས་བརྒྱ་དང་ཉི་ཤུ་རྩ་ལྔ་དང་ཏུ་ཤི་ཏ་ཆོས་ཚོགས་ཀྱི་ཚོགས་མི་ཉི་ཤུ་རྩ་དགུ་བཅས་ནས་མཉམ་ཞུགས་གནང་ཡོད་འདུག། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བཀོད་སྒྲིག་ཞུ་གི་ཡིན། ཨ་རིའི USAID ཅེས་པའི་རོགས་ཚོགས་ཀྱི་འཛིན་སྐྱོང་འགན་འཛིན་གཞོན་པ་ཨའི་སུ་བེལ་ཀོ་མེན་གཙོས་པའི་སྐུ་ཚབ་ཚོགས་ཆུང་གཅིག་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་གྱིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་འདུག་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་རིའི USAID ཅེས་པའི་རོགས་ཚོགས་ཀྱི་འཛིན་སྐྱོང་འགན་འཛིན་གཞོན་པ་ཨི་སུ་བེལ་ཀོ་མེན་གཙོས་པའི་སྐུ་ཚབ་ཚོགས་ཆུང་ཞིག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ཕེབས་བསུ་ཞུས་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན།

བོད་ཀྱི་ཆོས་དང་རིག་གཞུང་གཙོས་པའི་བོད་མིའི་སྲོལ་རྒྱུན་ཁག་མི་ཉམས་རྒྱུན་འཛིན་དང་ཡུན་གནས་ཐུབ་པའི་ཡར་རྒྱས་ཀྱི་ལས་དོན་སྤེལ་རྒྱུ། ཤེས་ཡོན་དང་བོད་ནང་གི་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཆེད་ཕྱག་ལས་གནང་མཁན་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྒྲིག་འཛུགས་ལ་ཨ་སྒོར་ས་ཡ་བཅུ་གནང་རྒྱུ། ཡང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་ཞུ་རྒྱུ་དང། རྒྱ་གར་དང་བལ་ཡུལ་ནང་གི་བོད་མིའི་སྤྱི་ཚོགས་དང་བོད་མིའི་སྒྲིག་འཛུགས་ཀྱི་ཡར་རྒྱས་ཀྱི་ལས་གཞི་སོགས་ལ་ཨ་སྒོར་ས་ཡ་བརྒྱད་གནང་རྒྱུ་དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གོང་འཕེལ་གཏོང་ཐབས་ཀྱི་ཆེད་ཨ་སྒོར་ས་ཡ་གསུམ་ལས་མི་ཉུང་བའི་རོགས་དངུལ་གནང་རྒྱུ་ཡིན་པ་སོགས་བཀོད་འདུག་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནེའུ་ཛི་ལན་དང་ཨོ་སི་ཀྲོ་ལི་ཡའི་ནང་དེ་རིང་ནས་ཉིན་གྲངས་བཅུ་ལྷག་རིང་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུ་ཡིན་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེ་རིང་ཚེས་བཅུ་གསུམ་ཉིན་རྒྱབ་ནས་ཚེས་ཉི་ཤུ་ལྔའི་བར་ནེའུ་ཛི་ལན་དང་ཨོ་སི་ཀྲོ་ལི་ཡ་གཉིས་སུ་གྲོས་ཚོགས་ཀྱི་འཐུས་མི་དང་རྒྱ་རིགས་བོད་དོན་རྒྱབ་སྐྱོར་བ། དེ་ཡང་བོད་དོན་རྒྱབ་སྐྱོར་ཚོགས་པའི་མི་སྣ་མཇལ་འཕྲད་གནང་རྒྱུ་མ་ཟད་བོད་དོན་དང་འབྲེལ་བའི་གསུང་བཤད་དང་ས་གནས་ཀྱི་བོད་མི་མང་ཚོགས་དང་མཇལ་འཕྲད་གནང་རྒྱུ་སོགས་ཀྱི་ཆེད་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུ་ཡིན་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་ད་ཐེངས་ཀྱི་སྲིད་སྐོར་སྐབས་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱི་གདན་ཞུས་ལྟར་འདི་ཚེས་ཉི་ཤུ་ཉིན་སྲིད་སྐྱོང་མཆོག་གིས་རྒྱ་བོད་གཉིས་ཀྱི་དཀའ་རྙོག་སེལ་ཐབས་དང་འབྲེལ་བའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུའི་ལས་རིམ་གོ་སྒྲིག་ཞུས་འདུག་ཀྱང་ཁུལ་དེར་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གིས་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་ཁ་བྲལ་གྱི་ལས་འགུལ་སྤེལ་བའི་སྡིགས་ར་སྤྲད་དེ་ཕྱིར་འཐེན་བྱེད་དགོས་པའི་དགག་པ་བརྒྱབ་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨོ་གླིང་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་སུ་གནད་དོན་དེ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་ཡོད་པར་སྤྱི་ཟླ་དྲུག་པའི་ནང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནིའུ་ཛི་ལན་དང་ཨོ་གླིང་བཅས་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་དང་ལྷག་དོན་དུ་རྒྱ་ནག་གཞུང་གི་གནོན་ཤུགས་ཡོད་མིན་ལ་མ་ལྟོས་པར་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་གོ་སྒྲིག་ཞུས་པའི་སྲིད་སྐྱོང་མཆོག་གི་གཏམ་བཤད་ཕྱིར་འཐེན་གནང་རྒྱུ་མེད་པར་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་ལྷ་ས་གྲོང་ཁྱེར་དུ་བོད་མིའི་དུད་ཚང་རེ་རེ་བཞིན་མྱུལ་ཞིབ་ཀྱིས་བརྙན་འཕྲིན་སྡེར་མའི་ཁ་སྐོར་ཕྱོགས་དང་གནས་ཚུལ་ག་རེ་ཉན་ཞིབ་བྱེད་མིན་ལ་ཞིབ་བཤེར་བྱེད་བཞིན་ཡོད་པའི་སྐོར་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། ཕྱི་ཟླ་དྲུག་པ་ཚེས་པ་ནས་བཟུང་རྒྱ་ནག་གཞུང་གིས་ལྷ་ས་གྲོང་ཁྱེར་དུ་བོད་མིའི་དུད་ཁྱིམ་རེ་རེར་མྱུལ་ཞིབ་ཀྱིས་བརྙན་འཕྲིན་འཁོར་སྐར་སྡེར་མའི་ཁ་སྐོར་ཕྱོགས་དང་གཞུང་འབྲེལ་གྱི་ཆོག་མཆན་ཡོད་པའི་འོག་ཉོ་སྒྲུབ་བྱས་མིན་དང་གནས་ཚུལ་ག་རེ་ལ་ལྟ་ཉན་བྱེད་བཞིན་ཡོད་སོགས་ལ་ཞིབ་བཤེར་བྱས་ཡོད་པ་དང་འབྲེལ་ཡོད་ལྷ་སར་གནས་སྡོད་བོད་མི་ཞིག་ནས་བོད་མི་ཚོའི་ཁྱིམ་ཚང་ནང་དུ་བརྙན་འཕྲིན་འཁོར་སྐར་དེ་རིགས་རྒྱ་ནག་གཞུང་འབྲེལ་ངོས་ནས་སྤྲད་པ་དང་ཡང་ན་གཞུང་འབྲེལ་ཆོག་མཆན་འོག་རྒྱ་ནག་གཞུང་ནང་ཁུལ་གྱི་གནས་ཚུལ་ཁོ་ན་ལས་བལྟ་མི་ཐུབ་པའི་རིགས་ལས་གཞན་སྒེར་ངོས་ནས་གང་འདོད་དུ་ཉོ་སྒྲུབ་ཀྱིས་བརྙན་འཕྲིན་འཁོར་སྐར་བརྒྱུད་ཕྱི་ཕྱོགས་ཀྱི་གནས་ཚུལ་ལ་ལྟ་ཉན་བྱེད་མི་ཆོག་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ལྷ་ས་གྲོང་ཁྱེར་ནང་ལ་ཆེན་པོ་དེ་ག། ཕྱི་ལོ་གཉིས་སྟོང་དགུ་ལོར་རྒྱ་ནག་གཞུང་གིས་བརྙན་འཕྲིན་འཁོར་སྐར་དགོན་པ་དང་གྲོང་སྡེ་ཡོངས་སུ་ཁྱབ་པ་ཞེས་པའི་ལས་འགུལ་འོག་ལྷ་ས་ཁུལ་དུ་བོད་མིའི་དུད་ཚང་རེ་རེ་བྱས་ཏེ་འཁོར་སྐར་སྡེར་མ་ཆེད་འཛུགས་ཀྱིས་གཞུང་འབྲེལ་དྲིལ་བསྒྲགས་ཁག་ལ་ལྟ་ཉན་བྱེད་བཅུག་བཞིན་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་དེ་སྔ་ཡིན་ན་བརྙན་འཕྲིན་འཁོར་སྐར་སྡེར་མའི་རིགས་ལ་ཞིབ་བཤེར་གཙོ་བོ་མགྲོན་ཁང་ཚོར་བྱེད་སྲོལ་ཡོད་ཀྱང་དེང་སྐབས་ཁྱིམ་ཚང་རེ་རེ་བཞིན་དུ་ཞིབ་བཤེར་བྱེད་བཞིན་ཡོད་པ་དང་ལྷག་པར་བོད་དང་འབྲེལ་བའི་དུས་ཚིགས་དམིགས་བསལ་རིགས་ལ་བརྙན་འཕྲིན་སྡེར་མའི་ནང་དུ་འཆར་རྒྱུ་མེད་པར་བཟོ་བཞིན་པ་སོགས་བྱེད་ཀྱི་ཡོད་པ་རེད་ལ་ནམ་རྒྱུན་ཁྱིམ་ཚང་རེ་རེར་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་དང་རྒྱ་ནག་རང་གི་བརྙན་འཕྲིན་རིགས་ལས་འཆར་མི་ཐུབ་པ་ཞིག་ཡོད་ཀྱང་འཁོར་སྐར་སྡེར་མ་དེའི་རིགས་ཁ་ཕྱོགས་གཞན་ལ་བསྐོར་ན་ཕྱིའི་གནས་ཚུལ་ལ་ལྟ་ཉན་ཐུབ་ཀྱི་ཡོད་ན་ཡང་ལག་རྩལ་ཡག་པོ་ཡོད་མཁན་རིགས་མིན་ན་གནས་ཚུལ་ག་རེ་ལྟ་ཉན་བྱས་ཡོད་ཞིབ་བཤེར་བྱེད་སྐབས་ཤེས་རྟོགས་བྱེད་ཀྱི་ཡོད་པས་འདས་པའི་ལོ་ཤས་ནས་བཟུང་ཐབས་ལམ་ཅི་རིགས་ཀྱིས་ཧ་ཅང་དམ་དྲག་ཡོང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། ཁྲིམས་འཛིན་པའི་འོག་ཡར་བལྟས་ཀྱིས་ཆང་རྩིར་རྩིར་རྩིར་མི་དམངས་ཀྱི་ཡོད་ཚད་ལྟར་དུ་འཛིན་པའི་དོ་སྣང་སླེབས་ག་ལྟ་ཅི་ཟེར་གི་ཧེ་རེ་ནས་ད་ཆ་སྐབས་ལས་ཡོད་ག། ཕྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་ལྷ་ས་སྤྱི་བདེ་ཉེན་རྟོག་དྲ་རྒྱའི་སྟེང་སྤེལ་བའི་དེ་འབྲེལ་གནས་ཚུལ་ཞིག་ཏུ་ཕྱི་ཚེས་བརྒྱད་དང་དགུ་གཉིས་ལ་བོད་རང་སྐྱོང་ལྗོངས་བརྙན་འཕྲིན་དོ་དམ་སྡེ་ཚན་དང་ལྷ་ས་གྲོང་ཁྱེར་བརྙན་འཕྲིན་ལྟ་ཞིབ་སྡེ་ཚན་དང་ཉེན་རྟོག་པ་སོགས་མཉམ་འབྲེལ་གྱིས་ལྷ་ས་གྲོང་ཁྱེར་ཁུལ་དུ་བརྙན་འཕྲིན་འཁོར་སྐར་སྡེར་མར་ཞིབ་བཤེར་བྱས་ཡོད་སྐོར་བཀོད་ཡོད་པ་དང། གནས་ཚུལ་དེའི་ནང་འདི་ལོའི་ལོ་མགོ་ནས་བཟུང་ལྷ་ས་གྲོང་ཁྱེར་ཡོངས་སུ་ཁྲིམས་མཐུན་མིན་པའི་བརྙན་འཕྲིན་སྡེར་མ་ལྔ་བཅུ་ཐག་གཅོད་བྱས་ཡོད་སྐོར་དང་བརྙན་འཕྲིན་འཁོར་སྐར་སྡེར་མར་ཞིབ་བཤེར་བྱེད་པ་ནི་བོད་ནང་ཞི་འཇགས་ཡོང་ཐབས་ཀྱི་ཞིབ་བཤེར་འཆར་གཞི་གལ་ཆེན་ཞིག་ཡིན་པས་ལྷ་ས་ཉེན་རྟོག་ཕྱོགས་ཀྱིས་མུ་མཐུད་དུས་ཡུན་རིང་བོར་ཞིབ་བཤེར་ལས་འགུལ་དེ་སྤེལ་རྒྱུ་ཡིན་པ་སོགས་བསྒྲགས་འདུག་ལ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་བརྙན་འཕྲིན་དང་ཁ་པར་རིགས་ལ་ཞིབ་བཤེར་བྱེད་བཞིན་པ་དེས་བོད་མི་ཚོར་ཕྱི་ཕྱོགས་ཀྱི་གནས་ཚུལ་ཚོད་འཛིན་ཐད། དམ་དྲག་གྱི་འཆར་གཞིའི་གཙོ་གྲས་ཤིག་ཡིན་པར་ངོས་འཛིན་བྱེད་བཞིན་འདུག། དངོས་གནས་ཡིན་ན་ད་བདེ་འཇགས་ཀྱི་འཕྲུལ་ཆས་དང་ཡང་ན་གང་མཚོན་ན་ད་ཆབ་སྲིད་བཀའ་སློབ་ཞབས་པའི་སྤྱི་གཏོང་གི་ཡོད་རེད་ད་ག་ནང་བཞིན་ཁོ་བོ་ད་གསང་བ་སྒང་ནས་པར་ལེན་དགོས་ནོ་ག་སྒྲ་ལེན་དགོས་ནོ་ག་བརྙན་ལེན་དགོས་ནོ་ད་ག་ནང་བཞིན་དེ་དང་དོགས་དོགས་པ་ཡོད་པོ་མི་ཡིན་ན་འཛིན་བཟུང་བྱེད་འབོད་འགུག་བྱས་དོན་གཅིག་བྱེད་དགོས་ནོ་ག་གནས་སྟངས་འདི་ད་བྱུང་དང་འབྱུང་བཞིན་པ་རེད།
སྤྱིར་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་ནང་སྤྱི་ཡོངས་ནས་དམ་དྲག་དང་འབྲེལ་བརྙན་འཕྲིན་དང་ཁ་པར་སོགས་གནས་ཚུལ་ལྟ་ཉན་བྱེད་ཡུལ་ཁག་ལ་དམ་དྲག་དང་ཞིབ་བཤེར་བྱེད་བཞིན་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་མཚོ་སྔོན་ཞིང་ཆེན་ཡོངས་སུ་བརྙན་འཕྲིན་འཁོར་སྐར་གཞུང་འབྲེལ་གྱིས་ཆེད་འཛུགས་བྱས་པ་ལས་གཞན་འཁོར་སྐར་སྡེར་མའི་རིགས་གང་བྱུང་སྒྲིག་འཛུགས་མི་ཆོག་པའི་བརྡ་ཁྱབ་དོན་ཚན་བརྒྱད་ཅན་ཞིག་བཏང་ཡོད་པ་རེད་ལ། དེ་བཞིན་ལོ་དེར་བོད་ཀྱི་གསུམ་བཅུའི་དུས་དྲན་དང་འབྲེལ་མདོ་སྨད་བླ་བྲང་བསང་ཆུ་ཕྱོགས་ནས་བརྙན་འཕྲིན་འཁོར་སྐར་སྡེར་མ་ཚང་མ་ཕྱིར་བསྡུ་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། རྒྱ་ནག་གཞུང་གིས་རྒྱ་ནག་ཏུ་ཡོད་པའི་རྒྱ་གར་གྱི་གསར་འགོད་པ་ཚོ་ཕྱིར་འབུད་བྱེད་བཞིན་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང།
ས་མཚམས་ཀྱི་དཀའ་ངལ་དང་འབྲེལ་ནས་རྒྱ་དཀར་ནག་གཉིས་ཀྱི་ཕྱི་འབྲེལ་ཇེ་སྡུག་ཏུ་འགྲོ་མུས་ཡིན་པའི་ཁྲོད་ཉེ་ལམ་རྒྱ་ནག་གཞུང་གིས་རྒྱལ་ས་པེ་ཅིང་དུ་གནས་སྡོད་རྒྱ་གར་གྱི་གསར་འགོད་པ་ཚོ་སོ་སོའི་རྒྱལ་ཁབ་ཏུ་ཕྱིར་ལོག་དགོས་པ་བརྗོད་འདུག་པ་མ་ཟད་ཁ་སྔོན་རེས་གཟའ་ཟླ་བའི་ཉིན་རྒྱ་ནག་ཕྱི་སྲིད་ལྷན་ཁང་གི་འགྲེལ་བརྗོད་པ་ཝན་ཝིན་པིན་ལགས་ཀྱིས་རྒྱ་ནག་གཞུང་གིས་རྒྱ་གར་ནང་གནས་སྡོད་བྱེད་མཁན་རྒྱ་ནག་གི་གསར་འགོད་པ་ཁག་ཅིག་ལ་དབྱེ་འབྱེད་བྱས་ཏེ་མཐོང་མཆན་མ་སྤྲད་པའི་གནས་ཚུལ་འབྱུང་བཞིན་ཡོད་པས་རྒྱ་ནག་ཕྱོགས་ནས་གཅིག་མཚུངས་ཀྱི་ཡ་ལན་བྱེད་རྒྱུ་ཡིན་པ་བརྗོད་ཡོད་པའི་སྐོར་རྒྱ་ནག་གི་གོ་ལའི་དུས་བབ་སྟེང་གནས་ཚུལ་སྤེལ་འདུག། དེ་སྔོན་སྦི་སྦི་སི་གསར་ཁང་ནང་ཕྱག་ལས་གནང་མྱོང་མཁན་རྒྱ་ནག་གི་ཐོག་གནད་དོན་དབྱེ་ཞིབ་པ་རྒྱ་གར་གྱི་གསར་འགོད་པ་སྐུ་ཞབས་ཨ་དིལ་སྦི་ར་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གོང་ཞུས་རྒྱལ་ཁབ་གཉིས་ཀྱི་དབར་གསར་འགོད་པ་ཕྱི་འབུད་གཏོང་རེས་དང་འབྲེལ་བའི་གནད་དོན་གྱི་བྱུང་རིམ་སྐོར་ངོ་སྤྲོད་གནང་གསལ་ལ།
India had requested the Indian media outlets which are based in China དང་ཐོག་རྒྱ་གར་ངོས་ནས་རྒྱ་ནག་པེ་ཅིང་དུ་གནས་སྡོད་རྒྱ་གར་གྱི་གསར་འགོད་པ་ཚོས་རྒྱ་ནག་གི་མི་སེར་ཡིན་པའི་ས་གནས་གསར་འགོད་པ་ཁག་ཅིག་གླ་ཆོག་པའི་ཆོག་མཆན་ཞུས་འདུག་ཀྱང་རྒྱ་ནག་ཕྱོགས་ནས་འདིར་བཀག་སྡོམ་གྱི་རྣམ་པ་ཤུགས་ཆེན་བཏོན་ཏེ། ཆ་རྐྱེན་མང་པོ་ཞིག་བཟོས་ཡོད་པར་བརྟེན་དེ་ལ་ཡ་ལན་དུ་རྒྱ་གར་གཞུང་གིས་རྒྱལ་ས་ལྡི་ལིར་ཡོད་པའི་རྒྱ་ནག་གི་གསར་འགོད་པ་ཚོའི་མཐོང་མཆན་ཕར་འགྱངས་བྱེད་རྒྱུ་ཡི་ཐད་དམ་དྲག་བྱས་པའི་རྗེས་རྒྱ་ནག་གི་ངོས་ནས་པེ་ཅིང་དུ་ཡོད་པའི་རྒྱ་གར་གྱི་གསར་འགོད་པ་གཉིས་ལ་མུ་མཐུད་ནས་རྒྱ་ནག་ཏུ་གནས་སྡོད་ཆོག་པའི་མཐོང་མཆན Visa སྤྲད་རྒྱུར་དམ་དྲག་བྱས་པའི་རྗེས་འབྲས་སུ་འདི་ཚེས་བཅུ་གཅིག་རེས་གཟའ་ཟླ་བའི་ཉིན་རྒྱ་གར Hindustan Times གསར་ཁང་གི་གསར་འགོད་པ་རྒྱ་གར་ལ་ཕྱིར་ལོག་བྱེད་དགོས་པ་བྱུང་འདུག་པ་མ་ཟད་གཞན་པེ་ཅིན་དུ་ཡོད་པའི Press Trust of India གསར་ཁང་གི་གསར་འགོད་པ་དེ་ཡང་རྒྱ་གར་དུ་ཕྱིར་ལོག་དགོས་པ་བརྗོད་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག། ད་དུང་གནད་དོན་དབྱེ་ཞིབ་པ་སྐུ་ཞབས Adil Brar ལགས་ཀྱིས་ང་ཚོས་རྒྱ་དཀར་ནག་གཉིས་ཀྱི་དབར་འདི་ལྟ་བུའི་གནས་ཚུལ་ལྷག་པ་མཐོང་བ་ཧ་ཅང་དཀོན་པོ་རེད། དེས་ཕྱོགས་གཉིས་ཀྱི་ཕྱི་འབྲེལ་དེ་བཞིན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་གསལ་པོ་མཚོན་ཐུབ་ཅེས་དང། ཉིས་སྟོང་ཉི་ཤུ་ལོར་རྒྱ་གར་བྱང་ཕྱོགས་གྷལ་ཝཱན་ས་ཁུལ་དུ་ཕྱོགས་གཉིས་ཀྱི་དམག་མི་བར་གདོང་ཐུག་དྲག་པོ་བྱུང་བ་དེས་ད་བར་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་ལ་ཤུགས་རྐྱེན་ངན་པ་ཐེབས་ཡོད་པ་མ་ཟད་ད་རེས་གསར་འགོད་པ་ཕྱི་ཕུད་དང་འབྲེལ་བའི་གནད་དོན་དེས་ད་ལྟའི་རྒྱ་དཀར་ནག་གཉིས་ཀྱི་ཕྱི་འབྲེལ་ནི་ཧ་ཅང་གི་ཡ་ང་བའི་གནས་སུ་གྱུར་ཡོད་པ་གསལ་པོ་མཚོན་འདུག་ལྷག་དོན་དུ་ཕྱོགས་གཉིས་བར་ས་མཚམས་ཀྱི་རྩོད་རྙོག་དང་འབྲེལ་བའི་གནད་དོན་ཐོག་ལ་ལོ་མང་རིང་གྲོས་མོལ་བྱས་ཀྱང་བཟང་ཕྱོགས་ཀྱི་གྲུབ་འབྲས་ཤིག་ད་བར་ཐོན་མེད་པའི་ཁར་དེ་ལས་ལྡོག་སྟེ་གནས་སྟངས་ཇེ་སྡུག་ཏུ་འགྲོ་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ད་དུང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ་ལྕམ་ནི་རུ་པ་མ་རའོ་ལགས་ཀྱིས། འདི་ནི་ངས་རྒྱ་གར་དང་རྒྱ་ནག་གཉིས་དབར་འབྲེལ་ལམ་དང་དྲན་ཤེས་ཁྲོད་མྱོང་བའི་ཆེས་སྡུག་ཤོས་ཀྱི་དུས་སྐབས་ཤིག་ཡིན་པ་བརྗོད་རྒྱུ་ཡིན་ལ་ངས་སྒྲོ་འདོགས་བྱས་པ་ཞིག་མེད། འདི་ནི་ཧ་ཅང་གི་ཚབས་ཆེ་བའི་གནད་དོན་ཞིག་ཡིན་ཞེས་ཁོ་མོས Twitter དྲ་ལམ་སྟེང་བཀོད་པ་བྱས་འདུག། ཡང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས Kanwal Sibal ལགས་ཀྱིས། The problem of journalists working in closed societies. རྒྱ་གར་གཞུང་གི་ངོས་ནས་རྒྱ་ནག་གི་གསར་འགོད་པ་ཚོ་ནི་རྒྱ་ནག་གཞུང་གི་མི་སྣའི་ངོ་བོ་ཐོག་ནས་མཐོང་མཆན་སྤྲོད་དགོས་པ་གལ་འགངས་ཆེན་པོ་མཐོང་གི་འདུག་དེའི་བརྒྱུད་ནས་གཞུང་ཕྱོགས་ནས་ཁོ་ཚོར་རྟོག་ཞིབ་བྱེད་རྒྱུ་སྟབས་བདེ་རུ་འགྲོ་ངེས་ཡིན། རྒྱུ་མཚན་ནི་རྒྱ་གར་ནང་རྒྱ་ནག་གི་གསང་ཉུལ་བ་མང་པོ་ཞེ་དྲག་ཡོད། དཔེར་ན་ཨ་མི་རི་ཀས་རྒྱ་ནག་ནས་ཡོང་བའི་གསར་འགོད་པ་དང་གསར་ཁང་དེ་དག་ནི་རྒྱ་ནག་གཞུང་གི་ལས་དོན་སྒྲུབ་མཁན་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་དང། རིང་མིན་སྤྱི་ཟླ་དགུ་པའི་ནང་འཚོགས་གཏན་འཁེལ་བའི G-20 སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་ཐོག་སྲིད་འཛིན་ཞི་ཅིན་ཕིང་སླེབས་ཀྱི་ཡོད་པས་སྐབས་དེར་ཕྱོགས་གཉིས་དབར་གྲོས་མོལ་བྱུང་མེད་ན་དེ་ནས་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་ལ་གནོད་སྐྱོན་ཚབས་ཆེན་འགྲོ་ངེས་ཡིན་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་གོང་ཞུས་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་རྒྱ་གར་ཕྱོགས་ནས་མུ་མཐུད་རྒྱ་ནག་གི་གསར་འགོད་པ་ཚོར་མཐོང་མཆན་སྤྲོད་པའི་རེ་བ་བྱེད་ཀྱི་ཡོད་པ་དང། རྒྱལ་ཁབ་གཉིས་ཀྱི་གསར་འགོད་པའི་འབྲེལ་ལམ་ཐོག་རྒྱུ་མཚན་མེད་པའི་དམ་བསྒྲགས་བྱས་པ་དེས་ཕྱིར་འཐེན་ཡོང་བའི་རེ་བ་ཡོད་ཅེས་དང། ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱ་གར་ཕྱོགས་ནས་རྒྱ་ནག་གི་གསར་འགོད་པ་ཚོར་གསར་དུ་མཐོང་མཆན་སྤྲོད་རྒྱུ་ཡི་ཆོག་མཆན་གནང་མེད་པའི་རྗེས་འབྲས་སུ། དེ་སྔ་རྒྱ་གར་ནང་ཡོད་པའི་རྒྱ་ནག་གི་གསར་འགོད་པ་གྲངས་བཅུ་བཞི་ཡོད་པ་དེ་ད་སྐབས་གཅིག་ལས་ལྷག་མེད་ཅེས་འགྲེལ་བརྗོད་བྱས་ཡོད་པའི་སྐོར་རོས་ཏེར་གསར་སྤེལ་ཁང་གིས་འགོད་སྤེལ་བྱས་འདུག་བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཡང་ཨ་རིའི་གཞུང་དང་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་ཚོ་ཡིས་རྒྱ་ནག་གིས་འཛིན་བཟུང་བཙོན་འཇུག་བྱས་པའི་ཤར་ཏུར་ཀིས་ཐན་གྱི་ཡུ་གུར་མི་རིགས་ཀྱི་ལོ་ན་བཅུ་དགུ་བྱས་པའི་བུད་མེད་སློབ་མ Kamile Wayit བྱས་པ་དེ་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་བརྗོད་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཡུ་གུར་སྡེ་ཚན་གྱིས་གནས་ཚུལ་སྤེལ་གསལ་ཞིག་ནང། ཏོག་དབྱིབས་ནད་ཡམས་དང་འབྲེལ་བའི་དམ་དྲག་གི་སྲིད་བྱུས་དང་རྒྱ་ནག་ནང་སྨྲ་བརྗོད་རང་དབང་མེད་པའི་སྐོར་སྔ་ལོ་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་ནག་གི་ས་གནས་མང་པོ་ཞིག་ཏུ་ཤོག་བུ་ནག་པོའི་ངོ་རྒོལ་གྱི་ལས་འགུལ་ཐོན་པའི་སྐབས་རྒྱ་ནག་གི་ཧེ་ནན་ཞིང་ཆེན་གྱི་མཐོ་རིམ་སློབ་གྲྭའི་ཡུ་གུར་མི་རིགས་ཡིན་པའི་སློབ་མ་ཁེ་མི་ལི་ཝའེ་ཟེར་བས་སྤྱི་ཚོགས་དྲ་ལམ་ཐོག་གནས་ཚུལ་དེ་དག་བརྒྱུད་སྤེལ་བྱས་པའི་ཉེས་མིང་འོག་སྤྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གི་ཉེན་རྟོག་པས་ཁོ་མོར་དོ་དམ་བཀག་ཉར་བྱས་ཤིང་འདི་ལོ་སྤྱི་ཟླ་གསུམ་པའི་ནང་ཁོ་མོར་མཁྲེགས་འཛིན་གྱི་ལྟ་བ་དར་སྤེལ་བྱས་པའི་ནག་ཉེས་འོག་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་འདུག། གནས་ཚུལ་ནང་གསལ་བར་ཁོ་མོ་ནི་རྒྱ་ནག་གི་དབང་འོག་ཏུ་ཡོད་པའི་ཤར་ཏུར་ཀིས་ཐན་ཁུལ་གྱི་སྤྱི་ཚོགས་སྡོད་ཁང་ཞིག་ལ་མེ་སྐྱོན་གྱི་གོད་ཆག་བྱུང་ནས་ཡུ་གུར་བ་མི་གྲངས་བཞི་བཅུ་རྐྱེན་ལམ་དུ་ཕྱིན་པའི་དོན་རྐྱེན་ལ་ངོ་རྒོལ་རྔམ་སྟོན་བྱེད་མཁན་གྲས་ནས་མི་གྲངས་བཅུ་གྲངས་ཤིག་འཛིན་བཟུང་བྱས་པའི་གྲས་སུ་ཡིན་འདུག་ཅིང་ཁོ་མོ་མཐོ་རིམ་སློབ་གྲྭའི་དགུན་དུས་ཀྱི་གུང་གསེང་སྐབས་གློ་བུར་འཛིན་བཟུང་བྱས་ཡོད་ལུགས་ཁོ་མོའི་གཅེན་པོ Kewser Wayit ཟེར་བས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་ཡོད་པ་རེད། ཉེ་ལམ་སྤྱི་ཟླ་དྲུག་པའི་ནང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་ཡུ་གུར་བའི་བུད་མེད་སློབ་མ་ཁེ་མིལ་ཝ་ཡིད་ལགས་ལ་སྤྱི་ཟླ་གསུམ་པའི་ནང་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་གསལ་སྟོན་བྱས་ཡོད་པ་ལས་བཙོན་འཇུག་གི་ལོ་དུས་གསལ་ཁ་བཏོན་མེད་པ་རེད། བུད་མེད་སློབ་མ་ཁེ་མི་ལི་ཝ་ཡིད་ཟེར་བ་དེ་དོ་དམ་འཛིན་བཟུང་བྱས་པའི་དོན་རྐྱེན་འདི་རྒྱལ་སྤྱིའི་ཐོག་ཁྱབ་སྤེལ་ཤུགས་ཆེ་བྱུང་ནས་ཨ་རི་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ལས་འགུལ་བ་དང་ཤེས་ལྡན་མི་སྣ་སློབ་ཕྲུག་སོགས་ཀྱིས

རྒྱ་ནག་ལ་ངོ་རྒོལ་བྱས་ལུགས་སྲིད་ཟུར་བཤད་པ་དེ་ནི་ལྷོ་ཀོ་རི་ཡར་བརྩི་བཀུར་མེད་པའི་གཏམ་བཤད་ཡིན་པར་གསུངས་ཡོད་པ་རེད། བདུན་ཕྲག་སྔོན་མར་རེས་གཟའ་ཕུར་བུའི་ཉིན་ལྷོ་ཀོ་རི་ཡར་བཅའ་སྡོད་རྒྱ་ནག་གི་གཞུང་ཚབ་པ་ཤིན་ཧའོ་མིང་གིས་ལྷོ་ཀོ་རི་ཡས་རྒྱ་ནག་དང་ཨ་རིའི་འགྲན་རྩོད་ཁྲོད་ནོར་འཁྲུལ་ཅན་གྱི་གདམ་ག་བྱེད་མི་རུང་བ་དང་ལྷོ་ཀོ་རི་ཡས་རྒྱ་ནག་དང་འབྲེལ་བ་གཅོད་མི་རུང་ཞེས་སྐུལ་འདེད་བྱས་པ་དེ་རྩོད་གཞིའི་གནད་དོན་ཞིག་ཏུ་གྱུར་ཡོད་པ་རེད། ལྷོ་ཀོ་རི་ཡའི་ཕྱི་དྲིལ་ལྷན་ཁང་གིས་བདུན་ཕྲག་སྔོན་མའི་རེས་གཟའ་པ་སངས་ཉིན་རྒྱ་ནག་གི་གཞུང་ཚབ་པ་ཞིན་ཧའེ་མིན་བཀའ་འགུག་བྱས་ཏེ་ཁོ་པས་འཁྲུག་རྐྱེན་སློང་བའི་རང་བཞིན་ཅན་དང། ལྷོ་ཀོ་རི་ཡའི་ནང་སྲིད་ལ་ཐེ་གཏོགས་ཀྱི་སྨྲ་བརྗོད་ལ་བློ་ཕམ་ཡོད་པ་ནན་བརྗོད་བྱས་ཡོད་པ་རེད། ལྷོ་ཀོ་རི་ཡའི་སྲིད་འཛིན་ལས་ཁང་གི་དཔོན་རིགས་ཤིག་གིས་རྒྱ་ནག་གི་གཞུང་ཚབ་པས་འཁྱོག་བཤད་བྱས་པའི་གཏམ་བཤད་ལ་རྒྱ་ནག་གཞུང་ནས་འོས་འཚམ་གྱི་གསལ་བཤད་ཡོང་བའི་རེ་སྒུག་བྱེད་བཞིན་ཡོད་པ་གསུངས་འདུག་འདས་པའི་ལོ་ངོ་བཅུ་གྲངས་མང་པོའི་རིང་ལྷོ་ཀོ་རི་ཡ་ནི་ཨ་རིའི་བློ་མཐུན་རྒྱལ་ཁབ་ཞིག་ཡིན་ཞིང་ལྷོ་ཀོ་རི་ཡ་རུ་ཨ་རིའི་དམག་མི་ཉིས་ཁྲི་བརྒྱད་སྟོང་ལྷག་གཏན་སྡོད་བྱས་ཡོད། འོན་ཀྱང་ཉེ་བའི་ལོ་ཤས་སུ་ལྷོ་ཀོ་རི་ཡ་དང་རྒྱ་ནག་དབར་དཔལ་འབྱོར་གྱི་འབྲེལ་བ་ཆེན་པོ་ཆགས་ཡོད་པ་རོས་ཏེར་གསར་འགྱུར་ལས་ཁང་གི་གནས་ཚུལ་ནང་གསལ་འདུག

ཡོད་ཡ་མ་རེད་ནམ་རྒྱུན་མ་གཞི་ནས་མི། ཕལ་ཆེར་ཉིས་བརྒྱ་སུམ་བརྒྱ་དེ་འདྲ་ཕེབས་ཀྱི་ཡོད་རེད་བྱས་ཙང་དེ་འདྲ་ཡིན་ཙང་ཨ་ནི་ང་ཚོ་ལས་ཀ་སྤང་འདི་ག་མང་པོ་བྱོས་རེད་དང་པོ་རྩོམ་ཤོག་བསྡུ་ཡ་རེད་ཨ་ནི་དམིགས་བསལ་གི་བོད་ནང་དང་རྒྱ་གར་ནས་ཕེབས་མཁན་ནི་དང་པོ་ཡང་ཕི་གེ་ཕྱི་ལོགས་ག་ཕྱིར་བསྐྱོད་ལག་ཁྱེར་ཞུ་ཡ་དེ་ལ་དུས་ཚོད་ཞེ་པོ་ཞིག་འགྲོ་གི་འདུག་ཨ་སྔོན་མ་གཅིག་གྲ་སྒྲིག་མ་བྱས་ན་དམིགས་བསལ་གི་བོད་ནང་འདྲ་གཅིག་ཡིན་ན་དམིགས་བསལ་གི་ང་ཚོའི་ཚོགས་པ་གི་གཞུང་ངོས་ནས་ཕི་གེ་མགྲོན་ཤོག་འགྲོ་དང་ཨ་ནི་གཞི་ནས་ཕི་གེ་བོད་ནང་གི་སློབ་གྲྭ་ཆེན་མོ་རྒན་ལགས་དེ་ཚོ་ཕྱིར་བསྐྱོད་ལག་ཁྱེར་བཟོ་བ་གི་ཆོག་མཆན་སྤྲད་ཀྱི་འདུག་ཨ་གཞན་པ་དེ་མ་གཏོགས། དེང་སང་བོད་ནང་ཕྱིར་བསྐྱོད་ལག་ཁྱེར་བཟོ་བ་གི་ཆོག་མཆན་སྒོ་རུ་སྤྲད་ཀྱི་མི་འདུག་དེ་འདྲ་ཡིན་ཙང་ང་ཚོ་དེ་འདྲ་ཕྱོགས་མང་པོ་ཞིག་ལ་བལྟས་བྱས་ནི། ལོ་གཅིག་གི་སྔོན་ནས་སྔ་སང་སང་ནས་ང་ཚོ་གྲ་སྒྲིག་བྱེད་དགོས་བ་དེ་འདྲ་ཞིག་རེད་དེ་ཡིན་ཙང་གཙོ་བོ་དེ་ང་ཚོས་དང་པོ་རྩོམ་ཤོག་བསྡུ་བ་བྱས་རྩོམ་ཤོག་བསྡུ་བ་གི་ནང་ནས་ནི། རྩོམ་ཤོག་ནང་ནས་ང་ཚོས་ཚོགས་འདུ་དེ་ལ་མཉམ་ཞུགས་བྱེད་བ་གི་ཚན་འགྲོ་སློང་སོང་ན་ནི་ང་ཚོས་མགྲོན་ཤོག་བཏང་རྗེས་ནི་ད་བོད་ནང་དང་དམིགས་བསལ་གི་རྒྱ་གར་དེ་ཚོ་ན། ནམ་རྒྱུན་ཕྱི་ལོགས་ག་ཕེབས་བ་གི་བི་ཟ་དེ་འདྲ་ཞུ་བ་ན་ད་དཀའ་ལས་ཁག་པོ་ཞེ་པོ་ཞེ་པོ་རེད་ཨ་ནི། དེ་ཡིན་ཙང་ང་ཚོས། སྔ་ས་ནས་ཅིག་གྲ་སྒྲིག་བྱས་ན་ཨ་ནི་ཁོ་ཚོ་ལ་ཕེབས་ཡག་དང་ཁོ་ཚོ་ལ་ཅིག་ལས་ཀ་ཚང་མ་སྟབས་བདེ་བོ་དུས་ཚོད་ཏག་ཏག་ཚ་ག་གི་བྱས་ཏེ་ཨ་ནི། གཙོ་བོ་སྔ་ས་ས་ནས་གྲ་སྒྲིག་བྱེད་དགོས་པ་དེ་འདྲ་ཞིག་རེད་ཨ་ནི། ང་ཚོས་གཙོ་བོ་ད་ལོ། རྒན་པ་ནས་ཆུང་ཆུང་ནས་གཙོ་བོ་ད་སློབ་གྲྭ་ཆེན་མོ་དམིགས་བསལ་གྱི་ཞིབ་འཇུག་སློབ་མ་ཚོ་སྐྱིད་ཚར། སྐྱིད་ཚར་གྱིས་ད་ལོ་ལྔ། ད་ལྷོ་གཙོ་སློབ་གྲྭ་གི་འབུམ་རམས་པ་ཐོན་རྗེས་ལོ་ལྔ། བརྒལ་མེད་ཡག་གི་སྐུ་མི་སོས་ཁོ་མཉམ་ཞུགས་བྱས་ན་འགྲིག་གི་ཡོད་རེད་དེ་ཡིན་ཙང་ད། ཁོ་སློབ་སྦྱོང་གི་ཆ་ནས་ད།

ད་ལྟ་མི་རྐང་གཅིག་ཕེབས་ཐུབ་མི་འདུག་པ་གཙོ་བོ་དེ་ཨ་ནི་སྐབས་ཐོག་དེ་ལ་ད་རྒྱ་ནག་གི་སྲིད་བྱུས་དེ་རེད་ཨ་ནི་གཉིས་པ་གཉིས་ཐ་ནི་དེ་ན་ཚ་དེ་རེད་ཨ་ནི་ཕྱོགས་མང་པོ་ཞིག་ནས་ད་ལྟ་བྱུང་མི་འདུག་དེ་ཡིན་ཙང་ང་ཚོའི་དམིགས་བསལ་གི་ང་ཚོ་དེ་ལ་ད་དང་དེ་བོད་ནང་དང་རྒྱ་གར་ལ་དམིགས་བསལ་དམིགས་བྱས་ང་ཚོ་དེ་ལ་ཕེབས་ཡས་ཡིན་ན་ང་ཚོའི་ཚོགས་པ་ངོ་མ་ཡིན་པ་ཅིག་ང་ཚོའི་གཞུང་འབྲེལ་སློབ་གྲྭ་རང་ངོས་ནས་ང་ཚོའི་མགྲོན་ཤོག་དང་ཐབས་ཤེས་གཏོང་གི་ཡོད་དེ་ཡིན་ན་ཡང་བོད་ནང་དང་རྒྱ་གར་ཁག་ཡིན་ན་གཅིག་གི་ཡང་བི་ཟ་ག་ས་ཞུ་བ་ཡིན་ན་དེ་ཚོ་ཡང་ཡ་ག་དང་ནི་ཁོ་ཚོ་གཅིག་བི་ཟ་ཡག་ག་རག་ཡག་ལ་དེ་ཚོ་གཅིག་ཕན་གི་རེད་བསམ་ན་ང་ཚོས་ལིང་གི་དེ་འདྲ་གཅིག་ཞུ་གི་ཡོད་ང་ཚོས་གཉིས་ཀ་དེ་འདྲ་གཅིག་གི་ཡང་བོད་ནང་དང་རྒྱ་གར་ཐོག་ནི་ཡང་ག་ས་དེ་འདི་བ་ལ་ཡང་ཕེབས་ཡག་གི་འདོད་པ་ཡོད་བྱས་ནི་སློབ་སྦྱོང་དང་དེ་འདྲ་ཡག་པོ་བྱེད་ན་ཡང་དཔལ་འབྱོར་དེ་ཚོ་གི་ནི་ཏག་ཏག་ཞིག་འགྲིག་གི་མི་འདུག་བ་དེ་ཡིན་ཙང་ང་ཚོས་བོད་ནང་ནས་ཕེབས་མཁན་གྱི་རྒྱ་གར་ནས་ཕེབས་མཁན་གྱི་དམིགས་བསལ་གྱི་དཔལ་འབྱོར་དེ་ཚོ་ངོས་ནས་དཀའ་ངལ་བྱུང་ན་ང་ཚོས་དེ་ལ་ཡང་དཔལ་འབྱོར་གྱི་རོགས་སྐྱོར་གནང་བ་དང་ད་གནམ་གྲུ་རེད་འདི་བ་ལ་ཕེབས་ཡག་གི་ཁོ་རང་བཞེས་ཡག་གི་བཞུགས་ས་གི་བསྡད་ས་རེད་དེ་མ་ཡིན་པའི་ཡར་མར་འགྲོ་སོང་ཁ་ར་ནས་ང་ཚོའི་དེ་ཚོ་ཚང་མ་ཡང་ང་ཚོའི་ངོས་ནས་ཅིག་ཐབས་ཤེས་བཏང་ཐུབ་བ་དང་རོགས་པ་བྱེད་ཐུབ་བ་དེ་འདྲ་ཞིག་གྲ་སྒྲིག་བྱེད་བསྡད་ཡོད་ལ།

ང་ཚོའི་ཚོགས་པ་དང་འབྲེལ་ཡོད་ཀྱི་ཚོགས་པ་ཁག་རེད་ཨཱ་ནི་དེ་མ་ཡིན་པའི་ཡང་དེ་ཞིབ་འཇུག་གི་ལྟེ་གནས་དེ་འདྲ་ཁག་ལ་ཨཱ་ནི་སྡེ་ཚན་མང་པོ་ལ་སྙན་ཞུ་བརྒྱབ་བྱས་ཨཱ་ནི་ང་ཚོ་ལ་ཅིག་དེ་རོགས་སྐྱོར་བྱུང་ང་གི་དེ་འདྲ་དེ་འདྲ་རེད་དམིགས་བསལ་གྱི་བོད་དང་རྒྱ་གར་ནས་ཕེབས་ཡག་གི་དེ་སློབ་ཁྲིད་དང་དེ་འདྲ་མང་པོ་ལ་དཀའ་ངལ་འདུག་ལབ་ན་ང་ཚོས་དེ་ག་ལ་དམིགས་བསལ་གྱི་པེ་ཤག་ང་རང་ཚོའི་ངོས་ནས་ཐབས་ཤེས་གཏང་གི་ཡོད་རེད་ལ། ད་ལྟ་དེ་ཁས་ལེན་སུ་ར་འདྲའི་བསྟི་གནས་ཁང་ཉམས་ཞིབ་བསྟི་གནས་ཁང་དུ་མ་ནས་ཁས་ལེན་གནང་བ་དེ་འདྲ་སྐད་བྱུང་ཡོད་མ་རོགས་ལ། ཨོ། བསྟི་གནས་ཁང་གཅིག་གཉིས་ཟིག་གི་ཕལ་ཆེར་ཁས་ལེན་འདྲ་བོ་ཆགས་སོང་ཡིན་ན་ང་ཚོས་དེ་ད་ལྟ་ང། ད་དེ་ཁོ་ཚོས་པེ་ཤག་སྤྲད་ཡག་འདུག་ཟེར་གྲངས་ཀ་དེ་ཏག་ཏག་འདུག་ཟེར་ད་ལྟ་ཕལ་ཆེར་ཏག་ཏག་ཧ་གོ་དྲན་པ་གསོས་ཀྱི་མི་འདུག་ག་ཚད་ཅིག་ཧ་གོ་མ་ནི་ཡིན་ན་ཡང་ང་ཚོས་དེ་ངོ་མ་ཡིན་ན་སྤྱིར་བཏང་གི་རྒྱལ་སྤྱིའི་བོད་རིག་གི་ཚོགས་ཆེན་འདི་དེ་མ་ཡིན་པའི་ང་ཚོའི་དེང་སང་རྒྱལ་སྤྱིའི་གཞོན་ནུའི་བོད་རིག་གི་ཚོགས་ཆེན་འདི་དེ་ཚོ་ག་དུས་ཡིན་ན་ནམ་རྒྱུན་ད་རོགས་སྐྱོར་བྱེད་དང་ནི་ཚོགས་པ་ཚོགས་སྡེ་ཁག་ཁ་ཤས་ཁག་ཡོད་རེད་དཔེར་ན་ད་ཨ་ནི་ད་མཁྱེན་བརྩེ་མཁྱེན་བརྩེ་ཚོགས་པ་ད་ང་ཚོའི་རྫོང་གསར་མཁྱེན་བརྩེ་རིན་པོ་ཆེ་ཁ་ཅིག་ཚོགས་པ་ཁོ་ཚོ་ཡིན་ན་ནམ་རྒྱུན་ཡང་ཚོགས་ཆེན་ག་ག་རེ་ཡིན་ན་ཅིག་དེ་གཉིས་ཀ་ཁ་ཤས་ལ་རོགས་པ་བྱེད་དེ་ཡོད་རེད་ཨ་ནི་དེ་མ་ཡིན་པའི་ཡང་དེ་དང་འབྲེལ་ཡོད་གི་ཞིབ་འཇུག་དང་དེ་འདྲ་ལ་ཚོགས་པ་བྱེད་མཁན་ཡང་འཛམ་བུ་གླིང་གི་རྒྱལ་སྤྱིའི་ཁོ་རང་གི་ཚོགས་པ་ཁ་ཤས་ཡོད་རེད་ཁོ་ཚོ་ཡིན་ན་བྱེད་དེ་ཡོད་རེད་ཨ་ནི་ང་ཚོ་ཡིན་ན་ཨ་ནི་ཚོགས་པ་ཁ་ཤས་ངོས་ནས་ངོས་ལེན་འདྲ་བོ་བྱུང་ཡོད་རེད་ལ། ད་ལྟ་རྣམ་པ་ཚོས་ཀྱི་རོགས་དངུལ་དེ་འདྲ་ཡོང་ཡོང་ས་དེ་འདྲ་ཡོད་པ་ཡིན་ན་རོགས་དངུལ་གནང་མཁན་དེ་ག་དེ་གི་རྒྱབ་ལྗོངས་དེ་ཚོ་ཞིབ་འཇུག་གས་གནང་དགོས་ཡོད་རེད་པ་དེ་ག་དེ་ཡང་དེང་སང་ཡང་ཁོ་ཆབ་སྲིད་ཀྱི་དཔལ་འབྱོར་གྱི་རྒྱབ་ལོགས་ལ་ཆབ་སྲིད་རང་བཞིན་གྱི་སླེབས་ཡོང་ཡ་དེའི་སྐོར་ཉེན་ཁ་ཅིག་ཡོད་རེད་བ། ཨོ་ལགས་ལགས་སོ་ང་ཚོའི་དང་པོ་རོགས་སྐྱོར་ཕ་གའི་ཞུ་ས་དེ་མང་ཆེ་དེ་ང་ཚོའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོགས་སྡེ་ཁག་དེ་འདྲ་ཞུ་གི་ཡོད་རེད་ཞུ་གི་ཡོད་ཙང་ནི་རོགས་སྐྱོར་ཁག་དེ་ཁ་ཐུག་ག་རེ་ཟེར་ཕུལ་ཡ་ཡིན་ན་ཁ་ཐུག་ང་ཚོ་སློབ་གྲྭ་གི་སྡེ་ཚན་དེ་ཁག་ང་ཚོ་ལ་ཁ་ཐུག་ང་ཚོའི་བཀོད་སྒྲིག་བྱེད་མཁན་ལ་འབྱོར་གི་མ་རེད་ང་ཚོ་དེ་ཚོགས་འདུ་ཚོགས་ས་དང་ང་ཚོ་དེ་ཡིན་ན་ཨོག་སི་ཕོཌ་སློབ་གྲྭ་ར་ཁོ་རང་སློབ་གྲྭ་ལ་འབྱོར་ཡ་ནི་དེ་འདྲ་བྱས་ནས་ང་ཚོ་ཡོང་གི་རེད་དེ་ཡིན་ཙང་སྤྱིར་བཏང་གི་རོགས་སྐྱོར་རོགས་སྐྱོར་འདྲ་བོ་དེ་ང་ཚོ་སྤྲད་མཁན་ཡིན་ན་ཁོ་ཚོའི་རྒྱུད་ནས་པེ་ཤག་སྤྲད་ནས་ང་ཚོ་ལ་ཁོ་ཚོས་གནོན་ཤུགས་སྤྲད་ཐུབ་ཀྱི་མ་རེད་ང་ཚོས་བེ་གས་དེ་འདྲ་དེ་འདྲ་པེ་ཤག་ཞིག་དེ་འདྲ་དེ་འདྲ་འཚོལ་གྱི་ཡོད་རེད་དེ་ལ་ཁྱེད་ཚོས་རོགས་སྐྱོར་བྱེད་ཡ་ཡིན་ན་ཨ་ནི་ང་ཚོས་ཨ་ནི་ག་ཚོད་རོགས་སྐྱོར་བྱེད་མཁན་གྱི་ད་མིང་ཚང་མ་དེ་ང་ཚོ་དེའི་ཚོགས་པ་གི་དྲ་རྒྱའི་སྒང་བཞག་ག་དེ་འདྲ་བྱེད་ཀྱི་རེད་ལབ་ཡོད་རེད་མ་གཏོགས་ཡང་ཁོ་རང་ཚོའི་ངོས་ནས་རོགས་སྐྱོར་བླངས་ན་ང་ཚོས་ཨ་ནི་ཁྱེད་རང་ཚོས་ད། ཁ་རེ་ན་འདོད་པ་དང་ཁོ་རང་ཚོ་མི་གི་ཁ་རེ་ན་དེ་འདྲ་ཆེའི་ལམ་ནས་དེ་འདྲའི་ང་ཚོ་བྱུང་གི་མ་རེད་ག་རེ་ཡིན་ན་ད་སྤྱིར་བཏང་གི་དེ་རྒྱལ་སྤྱིའི་གཞོན་ནུའི་བོད་རིག་གི་ཚོགས་པ་ལ་དེ་སྤྱིར་བཏང་ང་ཚོས་ད་གོ་སྒྲིག་བྱེད་མཁན་རེད་དེ་མ་ཡིན་པའི་ཁོ་རང་ལ་ཡང་ཨ་ནི་ཅིག་འགན་འཛིན་ལྷན་ཚོགས་ཡོད་རེད་དེ་མ་ཡིན་པའི་ཁོ་རང་ལ་བོད་ཀྱི་གཏན་འཇགས་ཀྱི་ཚོགས་མི་དེ་འདྲ་ཡོད་རེད་ཁོ་རང་ལ་ལྟ་མཁན་ཡོད་རེད་དེ་ཡིན་ཙང།

ཨ་ལེ་ལགས་སོ་ད་ལྟའི་དངོས་གནས་ཞེ་དྲག་ཞིག་རེད་ད་ཚོགས་འདུ་དམིགས་བསལ་གྱི་ཚོགས་འདུ་ཆེན་མོ་ཡིན་ཙང་ཨ་ནི་ང་ཚོ་དེའི་ཚོགས་འདུ་སྡེ་ཚན་དེ་སྐབས་ཐོག་གཅིག་ལ་སྡེ་ཚན་ཁ་ཤས་ཁ་ཤས་བཟོས་བཞག་གི་རེད་ཁ་ཅིག་ལབ་ན་དེ་ཡང་མ་ཡིན་ན་ང་ཚོ་སྤྱིར་བཏང་ཉི་མ་གསུམ་བཞི་མ་གཏོགས་ད་ཚོགས་འདུ་མང་ན་ང་ཚོ་ཉི་མ་བཞི་འདྲ་བོ་ཞིག་མ་གཏོགས་ཚོགས་ཐུབ་གི་མ་རེད་ཁ་ཅིག་ལ་ཚོགས་ཞུགས་བྱེད་མཁན་མང་ཆེ་བ་དེ་ཚོ་སློབ་གྲྭ་ཆེན་མོ་དང་ཨ་ནི་སོ་སོ་མ་ཡིན་པའི་སྡེ་ཁག་ཁག་ལ་ལས་ཀ་བྱེད་མཁན་དང་ད་ཁོ་ཚོ་ཚོ་དུས་ཚོད་ཚོད་དུ་ལམ་སང་ཉི་མ་མང་པོ་བསྡད་ཐུབ་གི་མ་རེད་དེ་ཡིན་ཙང། དེ་བྱས་ནས་ང་ཚོ་ཚོ་ཁག་གི་ས་གནས་རང་ལ་ཡང་ང་ཚོ་ས་གནས་ཇོ་རིང་པོ་དང་ན་ཁོ། འགྲོ་སོང་དང་མཐུན་རྐྱེན་དང་ཚང་མ་བལྟ་གི་ར། བལྟ་གི་འཛམ་བུ་གླིང་གི་ཚོགས་འདུ་ག་རེ་ཡིན་ན་མང་ན་ཉི་མ་གསུམ་བཞི་དེ་འདྲ་རེད་དེ་ཡིན་དུས། ཉི་མ་གསུམ་བཞི་བཞི་ལ་ད། མི་གཉིས་གཉིས་བརྒྱ་ད་གལ་སྲིད་གཉིས་བརྒྱ་ཕེབས་པ་ཡིན་ན་ཁོ་ཚོ་ཚང་མ་གི་རྩོམ་ཤོག་དེ་ཚོ་སྒྲོག་སྦྱང་བྱེད་དགོས་ན་ཉི་མ་རེ་རེ་རེ་རེ་རྩོམ་ཤོག་བྱེད་ན་དུས་ཚོད་ལྡང་གི་མ་ར་དེ་ཡིན་ཙང་ང་ཚོས། རྩོམ་ཤོག་དེ་མང་ཆེ་དུས་ཚོད་གཅིག་གཅིག་པ་གཅིག་པ་འགྲོ་དེ་ཁ་ཤས། དུས་ཚོད་གཅིག་ལ་ད་རྩོམ་ཤོག་མི་འདྲ་བ་འདི་ཚེ་གཉིས་ནས་དེ་འདྲ་འགྲོ་བཞག་གི་རེད། དེ་དུས་ད་དེ་གཙོ་བོ་དེ་སོ་སོ་སོ་སོའི་རྟགས་རེད་རྟགས་རེད་མ་གཏོགས་ཡང། གལ་སྲིད་མི་ཞིག་ལ་རྩོམ་ཤོག་དུས་ཚོད་གཉིས་ལ་ཁོ་རང་རྩོམ་ཤོག་དེ་འདྲ་བོ་ཞིག་གཉིས་ཡོད་ན་ཡང་ཁོ་མཉམ་དུ་ཁྱོད་རང་ལ་དེ་དངོས་གནས་རེད་དེ་དེ་ཏན་ཏན་དཀའ་ལས་ཁག་དཀའ་ལས་འདྲ་བོ་ཞིག་ཡོད་རེད་ཡིན་ནའི་ང་ཚོས་མང་ཆེ་བ་དེ་རྩོམ་ཤོག་སྒྲིག་སྟངས་ཀྱི་ཆ་ནས་ང་ཚོ་དེ་བྱས་ཡོད་རེད་རྩོམ་ཤོག་གལ་སྲིད། རྩོམ་ཤོག་དེ་ད་བརྗོད་བྱ་གཅིག་པ་གཅིག་པ་སོགས་འདྲ་བོ་ཞིག་ཡིན་པ་ཡིན་ན། དེ་ག་དུས་ནས་དུས་ཚོད་མ་འདྲ་ཞིག་ལ་བཞག་འགྲོ་གི་ཡོད་རེད། གལ་སྲིད་ཁྱོད་ཀྱི་རྩོམ་ཤོག་གཅིག་དེ་བོད་བཙན་པོའི་རྒྱལ་རབས་ལོ་རྒྱུས་སྒང་ལ་བཤད་གི་ཡོད་ན། ཨ་ནི་དེ་དང་འབྲེལ་བ་གི་རྩོམ་ཤོག་གཞན་པ་ཞིག་ཡོད་ན་དེ་དུས་ཚོད་གཅིག་ལ་གཏན་ནས་བཞག་གི་མ་རེད་ག་དུས་ནས་དུས་ཚོད་མ་འདྲ་ཞིག་བཞག་འགྲོ་གི་རེད། དེ་ཡིན་ཙང་གཙོ་བོ་མང་ཆེ་དང། གཙོ་བོ་ཞིབ་འཇུག་ལབ་ན་ཞིབ་འཇུག་དེ་ཁོ་ཆེད་ལས་དམིགས་བསལ་རང་གཅིག་ཆགས་འགྲོ་གི་ར། དེ་ཡོད་དུས་གལ་སྲིད་ཁོ་བོད་ཀྱི་བཙན་པོའི་རྒྱལ་རབས་འདྲ་གཅིག་ལ་ཤ་ཞེན་ན་ཁོ་རང་དང་འབྲེལ་ཡག་གི་རྩོམ་ཤོག་མང་ཆེ་དུས་ཚོད་གཅིག་ལ་ཁེལ་མ་ཐག་རྩོམ་ཤོག་མི་འདྲ་མི་འདྲ་ཁེལ་འགྲོ་གི་ར་ཡང་ཁོ་རང་དང་འབྲེལ་ཡག་མེད་ཡག་གི་ཡང་ཁོ་རང་ལ་སྤྱིར་བཏང་ཁོ་ཨེ་ཡིན་བ་གང་ཞིག་ལ་ཡང་ཁོ་རང་དང་འབྲེལ་ཡག་མེད་ཡག་གི་རྩོམ་ཤོག་གཞན་པ་དེ་འདྲ་ཡོད་ཟེར་ལ་ཡང་དེ་འདྲ་ཡང་མཉམ་དུ་ཁེལ་ཡག་དེ་འདྲ་ཏན་ཏན་བྱུང་གི་རེད་དེ་གཅིག་རེད་གཉིས་པ་དེ་ད་རྩོམ་ཤོག་ཕན་གཉིས་གི་སྤུས་ཀ་ལབ་གི་འདུག་ད་དེ་སྤུས་ཀ་དེ་ཞེ་པོ་ད་ལབ་ཁག་པོ་མ་རེད་བསམ་གི་འདུག་སྤྱིར་བཏང་གི་ལྟ་བུ་དེ་ད་ལྟ་བོད་རིག་པའི་འཛམ་བུ་གླིང་གི་ད་རྒྱལ་སྤྱིའི་བོད་རིག་པའི་ཞིབ་འཇུག་ཚོགས་ཆེན་འདི་དེ་མིན་པའི་རྒྱ་ནག་གི་ཡོད་རེད་དེ་མིན་པའི་རྒྱ་གར་ཡོད་རེད་འཛམ་བུ་གླིང་གི་ཞིབ་འཇུག་ཚོགས་ཆེན་ག་རེ་ད་ཡིན་ན་ད་ངས་ཞིབ་འཇུག་ཚོགས་ཆེན་གྱི་ཚོགས་འདུ་དེ་འདྲ་མང་པོ་ཕྱིན་ཚར་ཕྱིན་ཡིན་དུས་དེ་འདྲ་བལྟས་ན་ཡག་པོ་ཡང་ཡོད་རེད་ཨ་ནི་དེ་དེ་ཡག་པོ་ཞེ་དྲག་མེད་རྒྱུ་ལབ་ན་ད་སྐྱོ་བ་ཡང་ཡོད་རེད་ག་རེ་བྱས་ལབ་ན་ང་ཚོའི་དེ་ཞིབ་འཇུག་ཚོགས་ཆེན་གྱི་རུམ་པ་མང་དྲག་ཡོད་རེད་ཁ་ཤས་ན་པ་དེ་ད་ལྷོ་ཁོ

ད་ཁྱེད་རང་དེ་རྒན་པ་དང་བསྡུར་ན་ཏན་ཏན་ཁོ་ཉམས་མྱོང་རེད་སློབ་སྦྱོང་རེད་ག་རེ་ཞིག་ནས་དུས་ཚོད་ཀྱི་ཆ་ནས་ཡང་ཞེ་པོ་སྦྱངས་ཡོད་མ་རེད་དུས་དུས་མ་འདྲ་ཏན་ཏན་ཡོད་རེད་ཡིན་ན་ཡང་ད་ལྟའི་ང་ཚོ་གཅིག་པོ་མ་རེད་འཛམ་བུ་གླིང་གི་ད་ཚོགས་འདུ་ཆེ་ཆུང་རིམ་པ་ག་རེ་བལྟས་ན། དེ་དེ་འདྲ་ཏན་ཏན་ཆགས་ཡོད་བསམ་འདུག་དེ་ཁར་ནི་དེ་ཆགས་དགོས་པ་མི་གི་ཡོད་རེད་མི་གི་དེ་མི་ཚང་མ་སོ་སོ་སོ་དང་ཕན་གི་ཆེད་དུ་གཅིག་རེད་མ་ང་ཚོ་སྡེ་ཚན་གཅིག་གི་ཆེད་དུ་ཡང་ང་ཚོ་བལྟས་རྩོམ་ཤོག་མི་ཡག་པོ་རྐྱང་རྐྱང་གི་ཆེད་དུ་འཚོགས་རྒྱུ་གཏན་ནས་མ་རེད་ཡིན་ད་དེ་ཏན་ཏན་ང་ཚོ་ཡང་ང་ཚོ་ངོས་ནས་དམིགས་བསལ་གི་ཚོགས་འདུ་འདྲ་གཅིག་ནི

དེ། ང་ཚོའི་ཚོགས་འདུ་དེ་ལ་ཡོང་བ་གི་ཚད་དེ་ལོངས་འདུག་པ་ལབ་ནས་མི་གཉིས་ཀྱི་སྟེང་ལ་བཞག་གི་རེད་དེ་ཡོད་དུས། གལ་སྲིད་མི་གཉིས་ཀྱིས་འགྲིག་ཤག་ལོངས་ཤག་ལབ་ནས་ཨ་ནི་ང་ཚོ་ངོས་ལེན་བྱེད་བཞག་གི་ཡོད་རེད།
ལོས་ལོས། ད་དེ་རྩོམ་ཤོག་ཁོ་རང་གི་བརྗོད་བྱ་དང་དམིགས་བསལ་གྱི་འབྲེལ་བ་གི་ཆེད་ལས་གི་དོན་གྱི་བརྗོད་ར་དེ་ཡོད་དུས་དེ་སྤྱིར་བཏང་གི་འཛམ་བུ་གླིང་གི་དེང་སང་ཕྱི་རྒྱལ་གྱི་ཞིབ་འཇུག་གི་དཔེ་ཆ་དང་དེབ་བཏོན་ན་ད་ག་རང་རེད་ཁོ་ཚོས་མི་གི་མིང་དང་སློབ་གྲྭ་སྤྲད་གི་མ་རེད་ཁ་ཐུག་རྩོམ་ཤོག་གཅིག་པོ་བཏང་ནས་ཨ་ནི་ཁོ་རང་དང་འབྲེལ་ཡག་གི་ཆེད་ལས་མཁས་པ་གཉིས་ཀྱི་འགྲིག་གི་རེད་ལབ་བྱས་ན་ཁོ་ཚད་ལྡན་ཡིན་པའི་ངོས་འཛིན་ཆ་འཇོག་བྱེད་ཀྱི་རེད་ཡང། ཚ་ཟེར་མ་དེ་འདྲ་བྱུང་གི་རེད་ཡང་ང་ཚོའི་བོད་པའི་སྤྱི་ཚོགས་ནང་དེ་འདྲ་བྱུང་དང་ཡང། ཚ་ཟེར་མ་ཡང་རྩོམ་ཡིག་དེ་ཚད་ལྡན་དང་ཡག་པོ་ཡོད་ན་ཡང། ཁོ་རང་མི་ཞིག་གིས་ང་ད་རྩོམ་ཡིག་དེ་ཡག་པོ་བྲིས་ཡོད་ན་ང་རང་བསམ་ཚུལ་དེ་དང་འདྲ་བོ་ཞིག་ག་ཚོད་བྲིས་མིན་ཨ་ཁོ་དེ་རྩོམ་དེ་བྱེད་ར་ཡག་པོ་མི་འདུག་དེ་འདྲ་ང་ཚོ་བསམ་ཡག་གི་ད་གོམས་སྲོལ་ཡོད་ར་ང་ཚོ་སྤྱི་ཚོགས་ཁ་ཤས་ན་ཡང་ཡིན་གཅིག་མིན་གཅིག་བསམ་ཚུལ་དེ་གཅིག་པ་ཤོད་དགོས་གི་དེ་ལྟ་བ་དེ་ཁ་ཤས་ཤུགས་ཆེན་པོ་འདུག་ཨ། དེ་ཡིན་ཙང་ཡང་ཁོ་རྩོམ་ཡིག་ཡང་རྩོམ་ཤོག་ཚད་ལྡན་ད་ཁོ་རང་ཞིབ་འཇུག་བྱེད་མཁན་མི་གཉིས་ཀྱི་ཡག་པོ་འདུག་ལབ་ན་ཨང་ཁོ་གཉིས་ཁོ་རང་ཆེད་ལས་གཉིས་ར་དེ་འདྲ་ཕལ་ཆེར་གང་ལ་གང་འདྲ་ཡག་པོ་ཡོད་ར་བསམ་གི་འདུག་ཡང་མི་ཁ་ཤས་ལ་ཡག་པོ་འདུག་ལབ་ན་ཡང་མི་ཁ་ཤས་དེ་ཡག་པོ་མཐོང་མི་ཡ་དེ་འདྲ་དེ་ཏན་ཏན་བྱུང་སྲིད་གི་ར་ད་རྩོམ་ག་རེ་ཡིན་ན་སྤྱི་བཏང་གི་དེ་ད་འཛམ་བུ་གླིང་གི་ལས་ཀ་ག་རེ་ན་དེ་ཆོས་ཉིད་འདྲ་བོ་ཞིག་ར་ལ་ང་ང་ཚོས་ད་ག་རང་རྩོམ་ཤོག་དེ་ལ་ང་ཚོ་དེ་ལ་རྩོམ་ཤོག་སླེབས་པ་དང་མཉམ་དུ་ང་ཚོ་ཆེད་ལས་ཁོ་རང་གི

དེ་ལྟར་གནད་འགག་ཚ་བོ་ཞིག་མཐོང་སོང་དེ་ལྟར་གོང་དུ་ཁྱེད་རང་ཞུས་པ་ནང་བཞིན། བོད་ནས་མཁས་པ་ཅིག་ཕེབས་ཐུབ་མེད་ཡག་གི་རྒྱུ་མཚན་ཡང་ཁ་ཤས་དེ་འདྲ་བྱུང་དགོས་ཡོད་ར་དེ་ཡིན་ན་ང་ཚོས་སྔ་སང་སང་ནས་ལས་ཀ་དེ་བྱས་ཡས་ན། དུས་ཚོད་ཏག་ཏག་གཏན་འཁེལ་མེད་དུས་ཚོད་འདི་ལ་ཡོང་ང་གཏན་འཁེལ་བཞག་ན། ནི་ག་རེ་ཟེར་ན་བསྡད་པ་བསྡད་ས་གི་ང་ཚོས་ཁང་པ་དེ་ཚོ་གྲ་སྒྲིག་བྱས་ཡ་ཡིན་ན་རེ་ཨ་ནི་འདི་ཚོ་ཕར་བ་ཡས་ར་མིན་ར་ད་གནམ་ཐང་ནས་ཕར་བ་ལེན་ཡག་དང་ཚ་ར། ང་ཚོ་མི་ཁ་ཤས་ཀི་འཇོན་ཡ་ཡོང་མ་ར་ང་ཚོ་ཡང་འདི་ལ་སློབ་གྲྭ་དང་ང་ཚོ་མི་གཞན་པ་དེ་འདྲ་དེ། མཉམ་དུ་ལས་ཀ་བྱེད་དགོས་ར་དེ་ཡིན་དུས། དེ་སྔ་སངས་ས་ནས་གོ་སྒྲིག་བྱས་ཡ་དེ་ཚོགས་འདུ་དེ་འདྲ་ཆེན་པོ་ཡིན་ཙང་ནི་དཔེ་གལ་ཆེན་པོ་ཞིག་རེད་བྱས་ལ། ད་ནི་དེ་མཉམ་དུ་དེ་འདྲ་ཞིག་ཚོར་སོང་དང་པོ་ནི་གོ་སྒྲིག་ཅིག་ཡིན། ང་ཚོ་ད་ཨོག་སོ་འདྲ་ཅིག་ཡིན་ན་ཨོག་སོ་རེད་དེ། སྤྱིར་བཏང་གི་ཨོག་སོ་སློབ་གྲྭ་རང་ལ་བོད་དང་འབྲེལ་བ་གི་ཞིབ་འཇུག་གི་རྒྱུ་ཆ་ཧ་ལས་པ་མང་པོ་ཞིག་ཡོད་རེད་དེ་མ་ཡིན་པའི་ནི། ངོ་མ་ནི་དབྱིན་ཇིའི་དམག་མི་དེ་ཚོས་བོད་ནང་ནས་འཁྱེར་ཡོང་བ་གི་བཅའ་ལག་རེད་རྒྱུ་བཅས་རེད་དཔེ་ཆ་རེད་པར་རེད་མང་པོ་ཞིག་ཞུ་བ་དེ་ཚོ་ཅིག་ཚགས་ད་དེ་ལ་ཕེབས་ནས་སོགས་ནི་ཁོ་ཚོ་གཏན་ཐེ་བ་དང་ཁོ་ཚོས་དེ་ཚང་མ་དངོས་སུ་བལྟ་བ་དང་ཁོ་ཚང་མ་ཞིག་མཐོང་བ་ལ་ཡང། ཁོ་ཚོས་ཚང་མ་གྲ་སྒྲིག་དེ་དང་པོ་ནས་ང་ཚོས་གོ་སྒྲིག་བྱས་མ་སོང་འགྲིག་གོ་བ་མ་རེད་དང་པོ་ནས་ཉི་མ་ཉི་མ་ང་ཚོ་ལས་ལ་སླེབས་མཁན་ཡིན་ནམ་སྡེ་ཚན་ཁག་ག་འབྲེལ་བ་ཅིག་བྱས་ན་ནི་ག་ཚོད་སླེབས་ཡ་ནི་ཁྱོད་ཚོ་ལ་མི་ག་ཚོད་ཅིག་སླེབས་མཁན་དེ་གྲངས་ཀ་ཚང་མ་ཏག་ཏག་སྤྲད་དགོས་ར་དེ་ཡིན་ཙང་ང་ཚོས་ལས་ཀ་དེ་ཚོ་ད་ཉམས་མྱོང་རང་ངོས་ནས་བྱས་ཡ་ན་ད་ཚོགས་འདུ་དེ་འདྲ་ཆེན་པོ་གོ་སྒྲིག་ཡིན་ན་དང་པོ་ནས་ཚང་མ་གྲ་སྒྲིག་བྱེད་དགོས་བ་དེ་དཔེ་གལ་ཆེན་པོ་རེད་བྱས་ལ།

མི་ག་ཚོད་ཅིག་འཛོམས་ཀྱི་རེད་པ། ལགས་སོ། ང་ཚོས་ད་སྔོན་མ་གི་ཉམས་མྱོང་འགྲོ་བའི་གཞི་བཞག་ནས་ཨཱ་ནི་ད་ལོ་ཕལ་ཆེར་རྒྱལ་སྤྱིའི་གཞོན་ནུའི་བོད་རིག་གི་ཚོགས་ཆེན་དང་ཕལ་ཆེར་མི། ཉིས་བརྒྱ་ཉིས་བརྒྱ་ལྔ་བཅུ་ད་དེའི་བར་དུ་བ་སླེབས་ཀྱི་མིན་འགྲོ་བསམ་གྱི་ཡོད་ཡིན་ན་ཡང་སྤྱིར་བཏང་གི་རྒྱལ་སྤྱིའི་བོད་རིག་གི་ཚོགས་ཆེན་འགའ་ན་མི་དྲུག་བརྒྱ་བདུན་བརྒྱ་དེ་འདྲ་ཕེབས་ཀྱི་ཡོད་རེད་ཡིན་ན་ཡང་ནམ་རྒྱུན་རྒྱལ་སྤྱིའི་གཞོན་ནུའི་བོད་རིག་གི་ཚོགས་ཆེན་ད་སྔོན་མ་དེ་ཚོ་མཉམ་དུ་བསྡུར་བ་ཡིན་ན་ཕལ་ཆེར་མི་སུམ་བརྒྱ། མང་ན་མི་སུམ་བརྒྱ་ཉུང་ན་གཉིས་བརྒྱ་དེ་འདྲ་དེ་འདྲ་ཏན་ཏན་ཕེབས་ཐུབ་ཀྱི་རེད་བསམ་གྱི་འདུག་ལགས།

སྐད་བཞུགས་གཉིས་ལ་དེ་དང་པོ་ཁོའི་སྐབས་ཐོག་དེ་ལ་སྤྱི་བཏང་གི་ཡོ་རོབ་ནང་དུ་ཨ་ལ་བོད་དང་འབྲེལ་བ་གི་ཞིབ་འཇུག་དང་བོད་དང་འབྲེལ་བ་གི་ཞིབ་འཇུག་གི་སྡེ་ཁག་དེ་འདྲ་བྱས་ཡོད་བ་མ་རེད། འོས་བསྡུ། སྐབས་ཐོག་དེ་ལ་བོད་དང་འབྲེལ་བ་བྱས་ནས་ཆེད་ལས་ཞིབ་འཇུག་བྱས་ནས་སོ་སོའི་མི་སྒེར་ཁ་ཤས་མཉམ་དུ་འཛོམས་ནས་དང་པོ་དང་པོ་བསྡུ་བ་ལ་ཕ་གི་ཟུ་རིག་ཏུ་བ་སུད་སི་གི་ཟུ་རིག་ཏུ་བ་འཛོམས་ཡོད་ས་རེད་དེ་འདྲ་ཞིག་འཛོམས་ཅིག་ཨ་ནི། གོ་སྒྲིག་འདྲ་བོ་ཅིག་དེ་འདྲ་བྱས་ཨ་ནི་རྗེས་མ་དེ་ཨ་ནི། རྒྱལ་སྤྱིའི། བོད་རིག་གི་ཞིབ་འཇུག་ཚོགས་ཆེན་ཚོགས་པ་ཆེ་བ་དེ་བཙུགས་བྱས་ར་བཙུགས་དུས་ཨ་ནི་ཁོ་ཚོས་ག་རེ་ལབ་ར་ན། རྒྱལ་སྤྱིའི་བོད་རིག་གི་ཞིབ་འཇུག་ཚོགས་ཆེན་ཚོགས་པ་ཆེ་བ་དེ་སྤྱིར་བཏང་གི་ད་ཞིབ་འཇུག་བྱེད་མཁན་ཆ་ཚང་གི་ད་དམིགས་བསལ་གྱི་ཞིབ་འཇུག་པ་རྒན་པ་དེ་ཚོས་དང་བཀོད་སྒྲིག་བྱེད་ཡ་བྱས་དེ་ཡིན་དུས། ཚོགས་པ་དེ་ཆེན་པོ་ཞེ་པོ་ཆགས་ནས་ཨ་ནི། མཚམས་ལ་ལ་ཁོ་ཚོས་པ་སྙན་ཞུ་རྒྱག་མཁན་ཁོ་རང་མི་ཆིག་སྟོང་ལྷག་དགའ་འགྲོ་གི་འདུག་དེ་ཡིན་དུས། ང་ཚོ་དེ་ལྟར་འགྲིག་གི་མི་འདུག་དེ་ཡིན་ན་ང་ཚོ་རྒྱ་ནས་གཞོན་ནུའི་བོད་རིག་གི་ཚོགས་ཆེན་བརྩམས་ན་ཡག་ཤོས་འདུག་དེ་ལ་དམིགས་བསལ་གྱི་ཞིབ་འཇུག་བྱེད་མཁན་དང་བྱེད་ཀྱི་ཡོད་པ་དང་ཡང་ན། སློབ་གྲྭ་འབུམ་རམས་པ་ཐོན་ཏེ་ཞིབ་འཇུག་གི་ལས་ཀ་གསར་དུ་བྱེད་ཀྱི་ཡོད་ཁོ་ཚོ་གཅིག་ག་ཟེར་དམིགས་བསལ་གྱི་འཚོགས་ཙམ་ན་གཅིག་ནས་ནི། ཁོ་ཚོ་ག་ཟེར་མི་གྲངས་ཀ་ཉུང་བ་ན་གཅིག་གཅིག་ངོ་ཤེས་པ་དང་གཅིག་གཅིག་ལ་འབྲེལ་བ་ཟབ་ཡ་དང་དེ་འདྲ་ཡག་གི་འདུག་གཉིས་ནས་ནི། ཁོ་ཚོ་མང་ཆེ་བ་དེ་དག་ཁོ་རང་ཞིབ་འཇུག་དང་དེ་ཚོ་ལས་ཀ་བྱེད་ཉིན། དང་པོ་ལས་ཀ་བྱེད་མཁན་ནི་སོ་སོ་ལ་མི་ལ་འབྲེལ་བ་བྱེད་དགོས་དེ་ཧ་ལས་པའི་གལ་ཆེན་པོ་འདུག་པ་དེ་ཡིན་ཙང་ནི། གཅིག་གཅིག་འབྲེལ་བ་ཟབ་ཡ་དང་དེ་རོགས་པ་བྱེད་ཡ་ལ་ཏན་ཏན་ཕན་གི་རེད་བསམས་ནས་ཨ་ནི། ང་ཚོའི་ཚོགས་པ་མི་འདྲ་གཉིས་ཆགས་ས་རེད་དེ་ཡིན་ཙང་ནི་རྒྱལ་སྤྱི་སྤྱིར་བཏང་གི་རྒྱལ་སྤྱི་བོད་རིག་གི་ཚོགས་ཆེན་ཡིན་ན་ད་ལོ་གསུམ་གསུམ་ནང་ཚོགས་ཀྱི་འདུག་པ་དེ་ཡིན་དུས་དེའི་བར་ལ། དེའི་བར་བར་ལ་ཁོ་ཚོ་རྒྱལ་སྤྱི་གཞོན་ནུའི་བོད་རིག་གི་ཚོགས་ཆེན་ལ་དེ་ཚོགས་ཀྱི་ཡོད་རེད། ང་ཚོ་དུས་ཚོད་དེ། ད་ལོ་ག་རྒྱལ་སྤྱི་བོད་རིག་གི་ཞིབ་འཇུག་ཚོགས་ཆེན་ཚོགས་ན་ད་ལོ་རྗེས་མ་དེ་རྒྱལ་སྤྱི་གཞོན་ནུའི་བོད་རིག་གི་ཚོགས་ཆེན་དེ་ན་ཚོགས་འགྲོ་གི་རེད། འགྲོ་སྟངས་འདྲ་པོ་དེ།

དེ་མ་གཏོགས་དམིགས་བསལ་གྱི་སློབ་གྲྭར་འགྲོ་མྱོང་ཡོད་པ་དང་ཡང་སློབ་གྲྭའི་ལག་འཁྱེར་གཅིག་དགོས་པ་དེ་འདྲ་དམིགས་བསལ་གྱི་ཡོད་མ་རེད་ག་བ་ཡིན་ན་ད་ཞིབ་འཇུག་བྱེད་མཁན་དགོན་པ་ཁག་ནས་ཕེབས་པ་ཡིན་ན་དེ་མ་ཡིན་པའི་ཡང་སྒེར་གྱི་ཞིབ་འཇུག་བྱེད་མཁན་ཁོ་རང་རྒྱང་ནས་ཞིབ་འཇུག་བྱེད་མཁན་ཡིན་པ་ཡིན་ན་ག་རེ་ཡིན་ན་སོགས་ཁོ་རང་གི་ཞིབ་འཇུག་དེ་དམིགས་བསལ་གྱི་བོད་དང་འབྲེལ་བ་ཞིག་དགོས་ཀྱི་ཡོད་རེད་ད་བོད་དང་འབྲེལ་བའི་རྒྱལ་རབས་ལོ་རྒྱུས་ཆོས་འབྱུང་ད་ཆོས་རིག་གནས་ད་ག་རེ་ཡིན་ན་སྐད་ཡིག་ག་རེ་ཡིན་ན་བོད་དང་འབྲེལ་བའི་ནང་ལ་ཞིབ་འཇུག་བྱེད་མཁན་ཞིག་ཡིན་ན་ང་རང་ཚོགས་འདུ་དེ་ལ་ཕེབས་ན་འགྲིག་གི་ཡོད་རེད། ཡིན་ན་སྤྱིར་བཏང་གི་ཆ་ནས་ང་ཚོ་དེ་གཞུང་གི་ལྟར་རྒྱལ་སྤྱིའི་གཞོན་ནུའི་བོད་རིག་གི་ཞིབ་འཇུག་ཚོགས་ཆེན་གྱི་རྩ་བའི་འགྲོ་སྟངས་འགྲོ་ཁར་ཡང་ན། གལ་སྲིད་ཞིབ་འཇུག་པ་རྒན་པ་རྒན་པ་ཡིན་ན་ཨ་ནི་སྤྱིར་བཏང་གི་རྒྱལ་སྤྱིའི་བོད་རིག་གི་ཚོགས་ཆེན་དེ་ལ་ཕེབས་ཡ་རེད་ང་ཚོ་དེ་ཞིབ་འཇུག་པ་གཞོན་ནུ་ཡིན་ཙང་ཨ་ནི། སྤྱིར་བཏང་གི་ཞིབ་འཇུག་པ་ཡིན་པ་གང་ཞིག་ལ་ཡང་རྦད་དེ་ཞིབ་འཇུག་པ་རྒན་པ་ཞེ་པོ་མ་ཡིན་པ་ཞིག་ང་ཚོ་དེ་འདྲ་ཞིག་ད་ཡང་ཨིན་ཇིའི་མི་ཅིག་བསྡད་རེད་ཟེར་ན་ང་ཚོ་ཚད་དེ་རེད་དམིགས་བསལ་དཀའ་ཁག་ཡོད་མ་རེད་ཡིན་ན་ཡང་ང་ཚོ་དེ་དམིགས་བསལ་གཙོ་བོ་དེ་ད་ཞིབ་འཇུག་པ་དེ་གཞོན་པ་ད་ཞིབ་གཞོན་པ་ལབ་ན་གོང་དུ་ཞུས་པ་ནང་བཞིན་གཙོ་བོ་ད་ཞིབ་འཇུག་བོད་དང་འབྲེལ་བའི་ནི་ཞིབ་འཇུག་གསར་པ་བྱེད་བཞིན་པ་དང་ཞིབ་འཇུག་གསར་པའི་གི་ནི་སློབ་གྲྭ་ཆེན་མོའི་ནང་ལས་ཀ་བྱེད་ཀྱི་ཡོད་ན་རེད། དེ་མིན་པའི་སོ་སོ་གི་ནི་སློབ་གྲྭ་ཆེན་མོ་ཐོན་ཡོད་ན་རེད། ཡང་དེ་མིན་པའི་སློབ་གྲྭ་དང་དེ་ན་འབྲེལ་བ་མེད་ན་ཡང་སྒེར་གྱི་ཞིབ་འཇུག་བྱེད་ཀྱི་ཡོད་ན་དེ་གསར་པ་བྱེད་ཀྱི་ཡོད་པ་ཚོ་འགྲོ་ད། འོ་དེ་ཚོ་ལ་དམིགས་ཡོད་རེད་དེ་མ་གཏོགས་ཡང་དམིགས་བསལ་གྱི་མཐུན་རྐྱེན་དང་ལག་འཁྱེར་དང་དེ་ནི་ང་ཚོ་གིས་བལྟ་གི་ཡོད་མ་རེད་ལ།

ཆེད་ལས་ཁོ་རང་དང་བརྗོད་རྒྱུ་དང་འབྲེལ་བ་ཡོད་པའི་ཆེད་ལས་ཀྱི་ནི་མཁས་དབང་མཁས་དབང་གཉིས་ཀྱིས་རྩོམ་ཡིག་དེ་ལ་བལྟ་གི་རེད་ཨ་ནི་བལྟས་བྱས་ཨ་ནི་རྩོམ་ཡིག་དེ་ཏག་ཏག་འགྲིག་སོང་ན་རྩོམ་ཡིག་དེ་ཚད་ཏག་ཏག་འགྲིག་ཤག་ལབ་ན་ཨ་ནི་ཁོ་རང་དེ་ལ་ཕེབས་ན་འགྲིག་གི་ཡོད་རེད། སྤྱིར་བཏང་གི་འཛམ་བུ་གླིང་གི་ཞིབ་འཇུག་ཚོགས་འདུ་མང་ཆེ་བ་འགྲོ་སྟངས་དེ་རེད་འདི་འཛམ་བུ་གླིང་གི་རྒྱལ་སྤྱིའི་ཞིབ་འཇུག་ཚོགས་འདུ་གང་འགྲོ་ཡང་ན། ཁྱོད་ལ་སློབ་གྲྭའི་ལག་འཁྱེར་འཁྱེར་ཤོག་སློབ་གྲྭའི་ལག་འཁྱེར་དགོས་ལབ་ཕལ་ཆེར་དེ་ལ་དེ་འདྲ་ཞིག་ང་ཕལ་ཆེར་གོ་མྱོང་མེད་ཕལ་ཆེར་དེ་འདྲ་ཡོད་པ་མ་རེད་བསམ་གི་འདུག་གཙོ་བོ་དེ་ཁོ་རང་དེང་སང་འཛམ་བུ་གླིང་ན་སློབ་གྲྭ་དང་འབྲེལ་ཡག་གི་སློབ་གྲྭ་ལ་འགྲོ་མྱོང་ལག་འཁྱེར་ཡོད་རྒྱུ་གི་ཁེ་དབང་ཡོད་རེད་ཡང་སློབ་གྲྭ་དེ་འདྲ་སྤྱིར་བཏང་གི་གཞུང་གི་སློབ་གྲྭ་དེ་འདྲ་ཚད་ལྡན་སློབ་གྲྭ་འགྲོ་མ་མྱོང་ན་ཡང་ཁོ་རང་སོ་སོའི་རྒྱང་ན་སློབ་སྦྱོང་ཡག་པོ་ཐོན་ཚར་རྒྱུ་མང་པོ་ཡོད་ར་དེ་ཡིན་ཙང། གཙོ་བོ་དེ་ཞིབ་འཇུག་གི་ཁྱོད་རང་གི་ཞིབ་འཇུག་བྱེད་ཡག་གི་རྩོམ་ཤོག་དེ་ང་ཚོ་འདི་ལ་སླེབས་ཚར་ཡོད་རྒྱུ་གོ་དེ་ཁོ་རང་ཚད་ལྡན་ཆགས་སོང་ན་དེ་ངོས་ལེན་ཆགས་སོང་ན་ཨ་ནི་ཁོ་རང་ཕེབས་ན་འགྲིག་གི་ཡོད་རེད་ལ།

སྐད་ཡིག་དབྱིན་ཇི་དང་བོད་ཡིག་ག་རེ་ཡིན་ན་འགྲིག་གི་རེད་ལ། ད་བརྗོད་གཞི་མང་ཆེ་ཤོས་ག་འདྲའི་འདྲ་པོ་དེ་འདྲ་སླེབས་ཀྱི་རེད་འདི་ནང་ལ་བརྗོད་གཞི་དཔེར་ན་ད་གཞི་ཡུལ་འདྲ་མ་འདྲ་ཡོང་ཆོག་གི་རེད་པ་དཔེར་ན་བོད་ཀྱི་ཁོར་ཡུག་ཡོང་སྲིད་ཀྱི་རེད་ད་ཅིག་ཆབ་སྲིད་ཡོང་སྲིད་ཀྱི་རེད་ཆོས་ཕྱོགས་ཡོང། གཞི་ཡུལ་ག་རེ་ག་རེ་འདྲ་པོ་དེ་འདྲ་ཡོང་གི་རེད་མང་ཆེ་ནམ་རྒྱུན་ལོ། ནམ་རྒྱུན་བརྗོད་གཞི་གཙོ་བོ་མང་ཤོས་དེ་ཨ་ནི་བོད་ཀྱི་ད་བོད་ཀྱི་ལོ་རྒྱུས་རེད། ཆོས་ལུགས་རེད། ཨཱ་ནི་ད་སྤྱིར་བཏང་གི་རིག་གཞུང་སྐོར་དེ་ནས་སླེབས་གི་རེད་ལ། ཡིན་ནའང་ད་དེང་སང་སྤྱིར་བཏང་གི་བོད་ད་འཛམ་གླིང་གི་བརྗོད་གཞི་ག་རེ་ཡིན་ན་དེ་སྤྱིར་བཏང་གི་སློབ་སྦྱོང་བྱེད་ཡག་གི་རིག་གནས་གི་ཁྱབ་ཁོངས་རུ་དཔེ་ཆེ་རུ་འགྲོ་བཞག་གི་རེད་ཡིན་ཙང་ཉེ་ཆར་ངོ་མ་འགྲོ་ཡོད་དེ་ནས་དེང་སང་བོད་ཀྱི་ཁོར་ཡུག་སྒང་ལ་ཡང་མང་པོ་སླེབས་བསྡད་གི་ཡོད་རེད། ཨཱ་ནི་དེ་ནང་བཞིན་བོད་ཀྱི་ཆབ་སྲིད་སྒང་ལ་ཡང་མང་པོ་སླེབས་བསྡད་ཡོད་རེད་ཨཱ་ནི་དེ་མ་ཡིན་པའི་བོད་ཀྱི་དེ་སྤྱིར་བཏང་གི་བོད་ནང་གི་དཔལ་འབྱོར་དང་ཨཱ་ནི་ཚོང་ལས་དང་དེ་ཚོའི་སྐོར་ལ་ཡང་མང་པོ་སླེབས་བསྡད་གི་འདུག་དེ་ཡོད་དོ་ཨཱ་ནི་བོད་དང་འབྲེལ་བ་གི་བརྗོད་གཞི་ཡིན་ན་བརྗོད་གཞི་ལ།

ཐག་ཆོད་ད་གི་ཅིག་ཡོད་མ་རེད་ཡིན་ནའང་ད་ནམ་རྒྱུན་འགྲོ་སྟངས་འདྲ་བྱས་ན་དམིགས་བསལ་གི་ཚོགས་སྡེ་དེ་ལ་ལ་གལ་སྲིད་ད་རྩོམ་ཤོག་སོ་སོའི་རྩོམ་ཤོག་འདྲ་བ་ཅིག་ད་བཏིང་ཡ་ཡིན་ད་བཀའ་མོལ་གནང་ཡ་ན་མང་ཆེ་སྐར་མ་བཅུ་ནས་བཅོ་ལྔ་བར་དེ་རེད་ལ་སྐར་མ་བཅུ་བཅོ་ལྔ་ཅིག་དེ་ག་ཙམ་སྐར་མ་བཅོ་ལྔ་གི་བཀའ་མོལ་གནང་ཡ་ན་དེའི་འོག་ལ་སྐར་མ་ལྔ་ལ་ནི་དྲི་བ་དྲིས་ལན་བཏང་ཡ་གི་དུས་ཚོད་ཅིག་ཡོད་རེད་ཡང་མིན་ན་སྐར་མ་བཅུ་བྱས་ནས་སྐར་མ་ལྔ་ནི་དྲི་བ་དྲིས་ལན་བཏང་ཡ་གི་དུས་ཚོད་དེ་འདྲ་རེད་དུས་ཚོད་སྤྱིར་བཏང་གི་རང་མཐོང་འགྲོ་དེ་འདྲ་རེད། ཨ་ནི་རྩོམ་ཤོག་སྤྲད་ཡ་དེ་དང་པོ་དེ་རྩོམ་ཤོག་དེ་ལྟར་རེད་སོ་སོ་ག་ཅིག་རྩོམ་ཡིག་གི་སྙིང་དོན་ཟེར་དུས་རྩོམ་ཡིག་གི་བརྗོད་གཞི་དེའི་སྒང་ལ་སྒང་ལ་ཅིག་ཞིབ་འཇུག་ག་རེ་ག་རེ་བྱེད་གི་ཡིན། ཞིབ་འཇུག་བྱེད་སྟངས་ཀྱི་ཐབས་ཤེས་ག་རེ་ག་རེ་ཁྱོད་རང་གི་ད་ཞིབ་འཇུག་བྱེད་སྟངས་ཀྱི་ཐབས་ལམ་འདྲ་བ་ག་རེ་ག་རེ་བེད་སྤྱོད་བཏང་གི་ཡིན། ཨ་ནི་དེའི་སྒང་ལ་སྔོན་མ་ཞིབ་འཇུག་བྱས་ཚར་རྒྱུ་ག་རེ་ཡོད་རེད་ལབ་ན་ད་དེ་ཚོ་ཁོ་རང་སྙིང་དོན་བསྡུས་བསྡུས་ཞིག་ང་ཚོ་བཏང་དགོས་རེད། བསྡུས་བསྡུས་ཞིག་བཏང་སོང་ན་ཨ་ནི་ང་ཚོ་དེ་ལ་མང་ཆེ་བྱས་ནས་ང་ཚོ་ལྟ་གི་རེད་ལ།

ད་དབྱིན་ཇི་ལུང་པའི་ནང་བོད་དང་འབྲེལ་བ་གི་རིག་གནས་ཧ་ལས་པ་མང་པོ་བལྟ་ས་ཞིག་ཡོད་རེད་དམིགས་བསལ་གི་ད་དབྱིན་ཇི་དང་བོད་གཉིས་ད་ལོ་རྒྱུས་སྒང་ནས་ད་འབྲེལ་བ་ཞེ་པོ་ཞིག་ཡོད་ར་ཨ་ནི་ང་ཚོའི་འབྲེལ་བ་ཡག་པོའི་ཆ་ནས་ཡོད་རེད་སྡུག་གི་ཆ་ནས་ཡང་ཡོད་རེད་ད་མང་པོ་ཡོད་རེད་ད་དཔེ་མཛོད་ཁག་རེད་ཨ་ནི་དུ་བ་གི་འགྲེམས་སྟོན་ཁག་ན་ད་ཅ་ལག་མང་པོ་ཞེ་པོ་ཡོད་རེད་བོད་དང་འབྲེལ་བ་གི་ད་དེ་ཚོ་ཅིག་བལྟ་དགོས་ཧ་ལས་པ་གལ་ཆེན་པོ་རེད་ད་ང་ང་ཚོ་དེ་བསྡད་སའི་ཨོག་སོ་སློབ་གྲྭ་རང་ཡིན་ན་ཨོག་སོ་སློབ་གྲྭ་རང་ལ་ཨ་ནི་ངོ་མ་བོད་ནང་ལ་དང་པོ་དམག་ཁྲིད་ནས་འགྲོ་མཁན་ཡང་ཧ་སི་བན་ཌི་ཁོ་རང་གི་ཁོ་རང་དང་འབྲེལ་བ་གི་ཨ་ནི་པར་བརྒྱབ་རྒྱུ་ཕར་སྐྱེལ་པར་ཁོ་རེད་པར་ཤོག་བདུན་སྟོང་ལྷག་ཙམ་ཡོད་རེད་ཨ་ནི་དེ་མ་ཡིན་པའི་བོད་ཀྱི་ཅ་ལག་དེ་འདྲ་མང་པོ་ཁྱེར་ཡོང་ཡོད་རེད་ཨ་ནི་ལ་འདི་འདྲ་ཅིག་ཡིན་པ་ཡིན་ན་ཨ་ནི་ངོ་མ་བོད་ནང་ནས་བོད་རང་གི་ད་བོད་གི་རྒྱལ་རབས་དང་འབྲེལ་བ་གི་ལོ་རྒྱུས་གི་བདེན་དཔང་གི་ཡིག་ཆ་ལ་དེ་མང་ཆེ་ཤོས་འདི་ལ་ཁྱེར་ནས་དབྱིན་ཇི་ན་ཡོད་རེད་ཨ་དེ་མ་ཡིན་པའི་བོད་གི་ད་རྒྱུ་ཆ་རིག་གནས་རེད་ཐང་ཀ་རེད་ད་མང་པོ་ཞེ་པོ་ཞིག་ཡོད་རེད་ད་དེ་ང་ཚོའི Oxford ན་འབྲེལ་བ་ཡོད་ཙང་མང་ཆེ་བ་དེ་ང་ཚོའི་གཞུང་ངོས་ནས་ང་ཚོའི་ངོས་ནས་གོ་སྒྲིག་བྱས་ནས་བསྟན་གྱི་ཡོད་རེད་ད་ལྟ London tour ཡིན་ན་ཡང་ང་ཚོས་ཁོ་རང་ཚོ་དང་པོ་ནས་སོ་སོ་དེ་འདུ་པར་འགྲོ་ན་ང་ཚོ་འབྲེལ་བ་བྱས་ན་ང་ཚོ་ག་རེ་ག་རེ་བྱེད་དགོས་འདུག་ཨ་ནི་ང་ཚོ London tour Booking ག་རེ་ག་རེ་བྱེད་དགོས་འདུག་ག་རེ་ག་རེ་གྲ་སྒྲིག་བྱས་ནས་འགྲོ་དགོས་འདུག་དེ་ང་ཚོས་ལམ་སྟོན་ཆ་ཚང་བྱེད་ཀྱི་ཡོད་རེད་ད་ལྟ་ཧ་ལས་པ་གལ་ཆེན་པོ་རེད་ད་རྒྱ་གར་དུ་ཨ་ནི་ཕེབས་ཡ་ཡིན་ན་བོད་ནང་ནས་ཕེབས་ཡ་ན་ད་ལྟའི

དམིགས་བསལ་གྱི་ལྟེ་གནས་འགའ་ཞིག་གི་ཐོག་ཏུ་ཁར་འདི་སྤྱིར་བཏང་གི་བོད་རིག་གི་ཞིབ་འཇུག་ཚོགས་ཆེན་དེ་བརྒྱུད་བྱས་ད་ང་ཚོ་སྤྱིར་བཏང་གི་བོད་དང་སྲོལ་རྒྱུན་གྱི་སློབ་སྦྱོང་བྱེད་སྟངས་དང་སྲོལ་རྒྱུན་གྱི་སློབ་ཞིབ་འཇུག་བྱེད་སྟངས་དང་ང་ཚོ་དེ་ཧ་ལས་ཕུན་སུམ་ཚོགས་པོ་ཞིག་ཡོད་རེད་ཡིན་ནའི་ད་ཕྱི་རྒྱལ་དང་འབྲེལ་བ་གི་ད་ཚ་འཛམ་བུ་གླིང་གི་རང་གི་འཛམ་བུ་གླིང་གི་སྤྱིར་བཏང་གི་ཚན་རིག་དང་འབྲེལ་བ་གི་ཞིབ་འཇུག་བྱེད་སྟངས་དེ་ནི་བོད་ལ་ཞེ་དྲག་ལུགས་སྲོལ་ཡོད་མ་རེད་དེ་ཡིན་ཙང་ད་རྒྱལ་སྤྱིའི་བོད་རིག་གི་ཞིབ་འཇུག་ཚོགས་ཆེན་དེ་ཚོ་བརྒྱུད་བྱས་ཨ་ནི་ང་ཚོ་བོད་ནང་གི་མཁས་པ་དང་རྒན་ལགས་རྣམ་པ་ཡིན་ན་ཆོག་རྒྱ་གར་ཡིན་ན་ཆོག་ཁོ་ཚོ་མང་ཆེ་བ་ཁར་མཐོང་དགོས་ར་ད། སྤྱིར་བཏང་གི་བོད་ཀྱི་ད་ཆོས་རིག་གནས་རྒྱལ་རབས་ལོ་རྒྱུས་ག་རེ་ན་སྤྱིར་བཏང་གི་དེང་རབས་ཀྱི་འཛམ་བུ་གླིང་སྤྱི་ཡོངས་ཀྱི་ཁས་ལེན་ཐུབ་པ་གི་ཚན་རིག་དང་འབྲེལ་བ་གི་ཞིབ་འཇུག་བྱེད་སྟངས་དེ་འདྲ་མང་པོ་ཞིག་ཤེས་འགྲོ་གི་ཡོད་རེད། དེ་ནང་བཞིན་ཁོ་ཚོ་དང་ཕྱི་རྒྱལ་དང་བོད་རིག་གི་ཞིབ་འཇུག་ཚོགས་ཆེན་ན་སླེབས་པ་གི་ཕྱི་རྒྱལ་བ་མང་པོ་ཞིག་གིས་ཡང་བོད་པ་རང་གི་བསམ་ཚུལ་ག་རེ་ཡོད་མེད་བོད་པ་རང་གི་ལྟ་བ་ག་རེ་ཡོད་མེད་དེ་ཚོ་མང་ཆེ་བ་ཚོས་ཧ་གོ་འཇུག་གི་རེད་གཞན་པ་དུ་མ་དང་ཕྱི་རྒྱལ་གྱི་རྒན་ལགས་ཚོ་འདྲ་བོ་ནི་ཁོ་རང་སློབ་གྲྭ་ན་བསྡད་ཁོ་རང་གི་དཔེ་ཆ་ཞིག་ཀློག་ན་རེད་མ་གཏོགས་ནི་དེང་སང་གི་དངོས་གནས་དེང་སང་གི་བོད་པ་རྒྱ་གར་ནང་གི་བོད་པ་དེ་བསམ་ཚུལ་ག་རེ་འདུག་བོད་ནང་ཞིག་དག་གི་བོད་པ་ག་རེ་འདུག་ཕྱི་རྒྱལ་ཞིག་གི་བོད་པ་དེ་བསམ་ཚུལ་རང་ག་རེ་འདུག་རིག་གནས་སྐོར་ལ་བསམ་ཚུལ་ག་རེ་འདུག་ལོ་རྒྱུས་སྒང་ལ་བསམ་ཚུལ་ག་རེ་འདུག་ཆབ་སྲིད་སྒང་ལ་བསམ་ཚུལ་ག་རེ་འདུག་ཏག་ཏག་ཏག་ཧ་གོ་ཡོད་མ་རེད་སྐད་ཆ་བཤད་ས་རག་གི་ཡོད་མ་རེད་ད་ལྟའི་རིག་གནས་དང་ཚང་མ་གི་སློབ་སྦྱོང་མཉམ་དུ་བྱེད་མཁན། ད་ནི་ཕྱོགས་གཉིས་ཀ་ལ་སློབ་སྦྱོང་ཚང་མ་ཧ་གོ་མཁན་མཉམ་དུ་དུས་ཚོད་གཅིག་ས་ཆ་གཅིག་ལ་འཛོམས་སོང་ན་ནི་ཁོ་རང་ཚོ་ཕྱོགས་གཉིས་ནས་ཕན་ཚུན་སྦྱང་བ་རག་གི་ཡོད་རེད་ད་དེ་དུས་ཚོད་གོ་སྐབས་ཡག་པོ་ཞིག་རེད་བསམ་གི་འདུག་ཨ་ནི་གཉིས་པ་དེ་དེ་སྔོན་མ་ནས་ཕར་ཆེར་ཐོག་མ་སྔོན་མ་ཡང་ང་ང་གཉིས་དེ་ག་ཕར་ཆེར་བཀའ་མོལ་ཞུ་བ་རག་སོང་བསམ་སོང་སྤྱིར་བཏང་གི་དེང་སང་ཡིན་ན་འཛམ་བུ་གླིང་གི་ལུང་པ་ག་པ་ན་ད་སོ་སོའི་ལུང་པ་ཞིག་གི་མི་རིགས་ཤིག་གི་སོ་སོའི་རྒྱལ་ཁབ་ཀྱི་ལོ་རྒྱུས་ཆབ་སྲིད་རིག་གནས་དཔལ་ཡོན་ཚང་མ་འགྲེལ་བཤད་དེ་སོ་སོའི་མི་ཞིག་གིས་རྒྱག་ཐུབ་དགོས་པ་དེ་ཧ་ལས་གལ་ཆེན་པོ་བརྩི་གི་ཡོད་རེད་དེ་མ་གཏོགས་ཨ་ནི་མི་གཞན་པ་ཞིག་གིས་ང་རང་ཚོའི་རྒྱལ་རབས་ལོ་རྒྱུས་ཚང་མ་འགྲེལ་བཤད་རྒྱག་དགོས་ན་ང་ཚོ་དེ་ཁྱད་མཚར་པོ་ཞིག་ཆགས་འགྲོ་གི་རེད་ད་རྒྱལ་རབས་ནོར་འཆུག་རྒྱ་དང་ག་རེ་ལབ་ན་མང་པོ་བྱུང་གི་འདུག་དེ་ཡིན་ཙང། ད་རྒྱལ་སྤྱིའི་བོད་རིག་ཞིབ་འཇུག་ཚོགས་ཆེན་དེའི་སྒང་ད་བོད་རིགས་ཚོགས་ཞུགས་བྱེད་མཁན་བོད་རིགས་ཀྱི་གྲངས་ཀ་ཧ་ལས་མང་རུ་འགྲོ་གི་རེད་ད་ཉེ་ཆར་གྱི་ནང་ལོ་ཁ་ཤས་ནང་དཔེ་མང་རུ་འགྲོ་གི་རེད་ད་མུ་མཐུད་དུ་ཏན་ཏན་མང་རུ་འགྲོ་གི་ཡོད་རེད་དེ་ཡིན་ཙང། དེའི་རྗེས་ནས། ང་ཚོས་གཞོན་སྐྱེས་མང་ཆེ་བ་ཞིག་གིས་ནི་དེང་རབས་ཀྱི་ཞིབ་འཇུག་གི་ཚད་ལྡན་གྱི་དེང་རབས་ཀྱི་ཞིབ་འཇུག་གི་རྒྱུ་ཆ་དང་ཞིབ་འཇུག་བྱེད་སྟངས་ཀྱི་ཐབས་ལམ་ཚང་མ་ཧ་གོ་སོང་ན་གཞི་ནས་གཞི་ནས། ང་རང་ཚོ་གི་རྒྱལ་རབས་ལོ་རྒྱུས་ཆོས་འབྱུང་ཚང་མ་ལ་ང་རང་ཚོས་གཙོ་བོའི་སྐད་ཆ་བཤད་མཁན་དང་འགྲེལ་བཤད་རྒྱག་མཁན་ང་རང་ཚོ་ག་ལེ་ག་ལེ་ཏན་ཏན་གྱིས་ཆགས་ཀྱི་རེད་བསམ་གྱི་འདུག་ད་ལྟའི་གནད་འགག་ཆེ་བོ་གཅིག་རེད། གནད་འགག་གསུམ་པ་དེ་ད་གལ་ཆེ་ཤོས་དེ་ག་རེ་ལབ་ན། ད་དེང་སང་འཛམ་བུ་གླིང་གི་ཆབ་སྲིད་རང་སྒང་ནས་སྐད་ཆ་བཤད་ན། ད་ང་ཚོའི་སྤྱིར་བཏང་བོད་དང་རྒྱ་ནག་གཉིས་ཀྱི་འབྲེལ་བ་གང་འདྲ་རེད་ད། དངོས་གནས་བྱས་ནས་བོད་དེ་རྒྱ་ནག་གི་ཆ་ཤས་རེད་མ་རེད་ལབ་དྲི་བ་ཞིག་འདུག་ཨ་ད་དེ་ང་ཚོས་ག་རེ་མཐོང་དགོས་རེད་ང་ཚོས་འཛམ་བུ་གླིང་གི་རྒྱལ་ཁབ་ཁག་གི་སྲིད་འཛིན་མི་སྣ་རེད་ཚགས་པར་ཁག་ད་གཟོད་མི་འདྲ་མཐོང་གི་མ་རེད་ཡིན་ན་ཡང་ད་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་དང་ཁོ་ཚོས་ལམ་སང་ད་ག་ར་གི་སི་ཏྲེ་ད་གབ་དེ་སྐད་ཆ་བཤད་ན་ང་ཚོ་རྒྱ་ནག་དང་དེ་རྒྱ་ནག་དེ་བོད་དེ་རྒྱ་ནག་གི་ཆ་ཤས་རེད་ལབ་གི་མ་རེད་ཁོ་ཚོ་ཏན་ཏན་སྐད་ཆ་དེ་མ་བཤད་སྔོན་ན་གཞུང་གཞུང་དང་གསར་ཁང་གི་ཚོགས་པ་ཁག་གི་རྒྱབ་ལོགས་གི་ཞིབ་འཇུག་བྱེད་གི་ཡོད་རེད་ཞིབ་འཇུག་དེ་ག་རེ་བྱེད་གི་ཡོད་རེད་ན། བོད་དང་འབྲེལ་བ་ཡོད་པའི་འཛམ་བུ་གླིང་གི་ཞིབ་འཇུག་མཁས་དབང་ཚང་མས་དཔེ་ཆ་བཏོན་རྒྱུ་དེབ་བཏོན་རྒྱུ་པར་རྒྱག་རྒྱུ་རྩོམ་ཡིག་འབྲི་རྒྱུ་དེ་གའི་ཐད་ནས་ཁོ་ཚོས་ཞིབ་འཇུག་བྱེད་ཀྱི་ཡོད་རེད། དེ་ཡིན་ཙང་ག་ལེར་ག་ལེར་ང་ཚོས་ད་ཆ་དེ་ག་ང་རང་ཚོའི་གོ་སྐབས་གཅིག་བཟུང་ཐུབ་པ་ན་ང་རང་ཚོས་ང་རང་ཚོའི་སྐད་ཆ་དེ་ཕ་གིར་གོ་ཐུབ་པ་ན་ག་ལེར་ག་ལེར་འཛམ་བུ་གླིང་གི་ཆབ་སྲིད་སྤྱིའི་བསམ་བློ་གཏོང་སྟངས་འཛམ་བུ་གླིང་གི་ཆབ་སྲིད་སྤྱིའི་གི་སྐད་ཆ་བཤད་སྟངས་སོགས་ཏན་ཏན་ཨ་ནི་འགྱུར་བ་གཏོང་གི་ཏན་ཏན་ཤུགས་ཆེན་པོ་ཆགས་ཀྱི་རེད་བསམ་གྱི་འདུག་ག་ཨ་ནི་དཔེ་མཚོན་གཅིག་ཞུས་པ་ན། ད་ཉེ་ཆར་རང། བོད་ཀྱི་དགྲ་བྱང་ཆུབ་ལ་བའི་ཧ་གོ་རེད་ད་རྒྱ་ཡིན་ན་ཨ་ནི་ཐེ་ཝན་དང་སེང་ག་པོར་ནས་རྒྱུ་ཨ་ནི་རྒྱ་ནག་གི་མཁས་དབང་ཞིག་གིས་ཨ་ནི་བོད་པ་གི་ལོ་རྒྱུས་སྒང་ལ་ད་བོད་དེ་ལོ་རྒྱུས་སྒང་ནས་རྒྱ་ནག་གི་ད་ཆ་ཤས་ཆགས་མྱོང་ཡོད་པ་མ་རེད་ལབ་སྟེ་རྩོམ་ཞིག་བྲིས་ཡོད་རེད་ཨ་ནི་དེ་དང་འབྲེལ་ཡོད་སྒང་ནས་ཡང་བོད་རིག་པ་གི་ཞིབ་འཇུག་འབྲེལ་ཡོད་སྒང་ནས་ཨ་ནི་ཉེ་ཆར་ལོ་ཁ་ཤས་ལོ་གཅིག་གཉིས་ཙམ་གི་སྔོན་ན་ཡང་ཚོགས་འདུ་དེ་འདྲའི་སྒང་ལ་དེ་སྐད་ཆ་དེ་ཤུགས་ཆེན་པོ་བྱུང་སོང་བ་ལྟོས་ཀྱིས་ཨ་ནི་དེ་མ་ཡིན་པའི་ཡང་ང་ཚོའི་བོད་རྒྱལ་སྤྱིའི་བོད་རིག་པའི་ཞིབ་འཇུག་དང་ཚོགས་པ་དང་འབྲེལ་བའི་མི་ཞིག་གིས་ཡང། ཨ་ནི། ད་བོད་དེ་རྒྱ་ནག་གི་ཁྲིམས་སྒང་ནས་བཀལ་ཡིན་ན་ཨ་ནི། བོད་དེ་རྒྱ་ནག་གི་ཆ་ཤས་ཆགས་མེད་ལབ་སྟེ་དེ་འདྲ་རྩོམ་མང་པོ་བྲིས་སོང་བ་དེ་ཡོད་དུས། ག་ལེར་ག་ལེར་ང་ཚོས་སྐད་ཆ་བཤད་དགོས་ཕྱོགས་དེ་ག་ལེར་འགྱུར་བ་ཐེབས་འགྲོ་གི་འདུག་དེ་གང་ནས་བྱུང་དགོས་ན། ཚོགས་འདུ་དེ་འདྲ་མཁས་དབང་དེ་འདྲ་གི་དེབ་ཞིག་བཏོན་བྱུང་ན་ང་ཚོ་ལམ་སང་ག་ཁྲིམས་དེ་ཐོན་སོང་ལབ་མཐོང་དགོས་མ་རེད་དེ་ག་ལེར་ག་ལེར་བོད་ཀྱི་རྒྱལ་སྤྱི་རེད་གཞུང་རེད་ཚོགས་པ་རེད་ཁོ་ཚོ་གི།